དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཁ་ས་ཕྱི་ཟླ་གཉིས་པའི་ཚེས་བཅུ་ཉིན་གྱི་སྔ་དྲོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་དམིགས་བསལ་མཇལ་ཁ་བསྩལ་གནང་ཅིང་རིན་ཆེན་ལྷ་མོ་ལགས་ཁོང་གིས་ད་བར་བོད་མིའི་བདེ་སྡུག་ཆེད་ཕྱག་ལས་གནང་བར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོའི་ངང་བསྔགས་བརྗོད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་སྟབས་བསྟུན་ནས་ལྷ་ས་ཁུལ་དུ་ཆབ་སྲིད་ཀྱི་དུས་ཚོད་ཛ་དྲག་ཡིན་པའི་སྐོར་བརྗོད་ནས་དམག་མི་འབོར་ཆེན་འགྲེམས་འཇོག་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་ཆབ་སྲིད་ཀྱི་བཙོན་པ་ཚོ་སྐྱབས་བཅོལ་ནང་དུ་འབྱོར་བའི་སྐབས་ཀྱང་འཛུམ་ཤིག་ཤིག་ངང་བཞུགས་ཐུབ་པ་དེ་ནི་བོད་ཀྱི་རིག་གཞུང་གི་གཟི་བརྗིད་ཅིག་རེད་ཅེས་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས་དཔེ་དེབ་ཁག་ཅིག་དབུ་འབྱེད་གནང་བའི་སྐབས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་གཉིས་པའི་ཚེས་གཅིག་ནས་བཟུང་ཨ་མི་རི་ཀའི་ནང་གཟིགས་སྐོར་གནང་ཡོད་པའི་སྐོར་ལ། སྲིད་སྐྱོང་མཆོག་ལ་བཅར་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཁ་ས་ཕྱི་ཟླ་གཉིས་པའི་ཚེས་བཅུ་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་དམིགས་བསལ་མཇལ་ཁ་བསྩལ་གནང་ཅིང་རིན་ཆེན་ལྷ་མོ་ལགས་ཁོང་གིས་ད་བར་བོད་མིའི་བདེ་སྡུག་ཆེད་ཕྱག་ལས་གནང་བར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོའི་ངང་བསྔགས་བརྗོད་གནང་འདུག་པ་འདིའི་ཐད། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བཅུ་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་དམིགས་བསལ་མཇལ་ཁ་བསྩལ་གནང་མཛད་ཅིང་ཁོ་མོས་ད་བར་བོད་མིའི་བདེ་སྡུག་ཆེད་དུ་ཕྱག་ལས་གནང་བར་ཐུགས་དགྱེས་ཚོར་ཆེན་པོས་བསྔགས་བརྗོད་མཛད་འདུག་མཇལ་ཁ་གྲུབ་མཚམས་སུ་ལྕམ་རིན་ཆེན་ལྷ་མོ་ལགས་ཀྱིས། གསར་འགོད་པར་གསུངས་དོན།
ད་རང་སྔ་དྲོ་གོང་ས་ཏཱ་ལའི་བླ་མ་མཆོག་དངོས་སུ་མཇལ་རྒྱུ་བྱུང་སྟེ་ཁོང་གི་བྱིན་རླབས་ཐོབ་པར་ཧ་ཅང་གི་དགའ་ཚོར་བྱུང། མགོན་པོ་གང་ཉིད་མཆོག་ནས་ཐུགས་བརྩེ་བ་ཆེན་པོས་མ་འོངས་པར་ངའི་ལས་དོན་ཐམས་ཅད་ལམ་ལྷོང་ཡོང་བར་ཐུགས་སྨོན་སེམས་གསོ་གནང་སོང། ལྷག་དོན་དུ་ངས་ད་བར་བོད་པའི་སྤྱི་ཚོགས་ཀྱི་བདེ་སྡུག་ཆེད་དུ་ལས་ཀ་ཅུང་ཙམ་ཞིག་བསྒྲུབས་ཡོད་པ་ཁོང་ལ་སྙན་སེང་ཞུས་པར་མགོན་པོ་གང་ཉིད་མཆོག་ནས་ཐུགས་དགྱེས་ཚོར་ཆེན་པོས་ཐུགས་རྗེ་ཆེ་ཞེས་གསུངས་པས། ང་ཡང་ཧ་ཅང་གི་དགའ་ཚོར་ཆེན་པོ་བྱུང་བ་མ་ཟད། འབྱུང་འགྱུར་ང་རང་རྒྱ་གར་གྱི་མངའ་སྡེ་ག་པར་ཕྱིན་པ་ཡིན་ནའང་བོད་པའི་ཆེད་དུ་མུ་མཐུད་ལས་ཀ་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ལ་འདི་ནི་ངའི་བསོད་ནམས་ཡིན་བསམ་གི། རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་ནས་ད་རེས་ཧི་མ་ཅལ་མངའ་སྡེ་ཡི་ཀང་ར་རྫོང་དང་མན་དི་རྫོང་བཅས་ཀྱི་ནང་གཞུང་འབྲེལ་འཚམས་གཟིགས་སུ་ཕེབས་པ་དང་མཉམ་དུ་ཁོ་མོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་མཇལ་ཁ་གནང་བའི་གསོལ་འདེབས་ཞུས་པ་ཞིག་ཡིན་འདུག། ཁ་སང་སྤྱི་ཚེས་དགུ་རེས་གཟའ་ཕུར་བུའི་ཉིན་ལྕམ་རིན་ཆེན་ལྷ་མོ་ལགས་ཀྱིས། དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་དང་ཆེས་མཐོའི་ཁྲིམས་ཞིབ་ཁང། བོད་ཀྱི་དཔེ་མཛོད་ཁང། བོད་ཀྱི་འགྲེམས་སྟོན་ཁང། ཏཱ་ལའི་བླ་མའི་ཡིག་ཚགས་དང་དཔེ་མཛོད་ཁང། གནས་ཆུང་གྲྭ་ཚང་དང་དགའ་གདོང་དགོན་པ། དེ་བཞིན་རྡ་སྟེང་བོད་ཁྱིམ་སློབ་གྲྭ་སོགས་སུ་འཚམས་གཟིགས་སུ་ཕེབས་ཡོད་པ་རེད། དེའི་ཐད་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གསར་འགོད་པར་ངོ་སྤྲོད་གནང་བའི་ནང། ད་རེས་ལྕམ་རིན་ཆེན་ལྷ་མོ་ལགས་རྡ་རམ་ས་ལར་ཕེབས་པ་དང་སྟབས་བསྟུན་ནས་བཙན་བྱོལ་བོད་མིའི་བདེ་སྡུག་དང་འབྲེལ་བའི་གནད་དོན་ཁག་གི་ཐོག་གོ་བསྡུར་བྱུང་ཡོད་པ་གསུངས་འདུག། ཨན་དེ་རིང་ང་ཚོའི་གི་ད་གནད་དོན་མང་པོ་ཅིག་བོད་ང་རང་ཚོའི་གི་སྤྱི་ཚོགས་དང་འབྲེལ་བའི་གནད་དོན་མང་པོ་ཅིག་ང་ཚོས་ཞུ་ཐུབ་པ་ཅིག་བྱུང་སོང་ཨ་ནི་མ་འོངས་པ་ལ་ཡང་འབྲེལ་བ་བཞག་ཡས་གི་ཐོག་ལ་ཡང་ད་ང་ཚོ་འཛིན་སྐྱོང་གི་ཐོག་ནས་རེད་སྤྱི་འཐུས་གི་ཐོག་ནས་རེད་ཚང་མའི་གི་ཐོག་ལ་ང་ཚོས་འབྲེལ་བ་ཅིག་བཞག་ཐུབ་པ་ཡིན་ན་ཨ་ནི་ས་གནས་དཔོན་རིགས་རེད་འདི་གས་ཚང་མའི་གི་མཉམ་ཐོག་ལ་ང་ཚོ་མུ་མཐུད་ནས་འབྲེལ་བ་བྱས་བྱས་ཨ་ནི་ལས་དོན། གསལ་ཡས་ཐོག་ལ་ཡར་གཏན་གཏན་ཐུབ་ཕན་ཐོགས་ཀྱི་རེད་བསམ་གྱི་འདུག། ལྕམ་རིན་ཆེན་ལྷ་མོ་ལགས་ནི་རྒྱ་གར་བྱང་ཕྱོགས་ལ་དྭགས་ནས་ཡིན་ཞིང་དེ་སྔོན་ཁོ་མོས་ལ་དྭགས་སྤྱི་ཚོགས་བདེ་དོན་ལྷན་ཁང་དང། ལ་དྭགས་བུད་མེད་ནུས་སྟོབས་གོང་འཕེལ་སྡེ་ཚན་སོགས་ཀྱི་ནང་ཕྱག་ལས་གནང་མྱོང་འདུག་པ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ལོ་མཇུག་ཏུ་ཁོ་མོ་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་ཏུ་བསྐོ་བཞག་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྒྱ་ནག་གཞུང་གིས་བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་སྟབས་བསྟུན་ནས་ལྷ་ས་ཁུལ་དུ་ཆབ་སྲིད་ཀྱི་དུས་ཚོད་ཛ་དྲག་ཡིན་པའི་སྐོར་བརྗོད་ནས་དམག་མི་འབོར་ཆེན་འགྲེམས་འཇོག་བྱས་ཡོད་འདུག་ཞིབ་གསལ་དེའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་ནག་གཞུང་གིས་བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་ལྷ་ས་ཁུལ་དུ་ཆབ་སྲིད་ཀྱི་དུས་ཚོད་ཛ་དྲག་ཡིན་སྐོར་བརྗོད་ནས་དམག་མི་འབོར་ཆེན་འགྲེམས་འཇོག་བྱས་ཡོད་འདུག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་ཀྱི་རྒྱལ་ས་ལྷ་སར་བོད་མི་ཚོས་བོད་ཀྱི་ལོ་སར་དུས་སྟོན་རོལ་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གིས་ལྷ་ས་ཡོངས་སུ་དམག་མི་དང་ཉེན་རྟོག་པ་ཕོན་ཆེན་འགྲེམས་འཇོག་དང་ཞིབ་བཤེར་ས་ཚིགས་གསར་སྐྲུན་གྱིས་མི་མང་གི་འགྲོ་སྐྱོད་ལ་ལྟ་བཤེར་ཤུགས་ཆེར་བྱེད་བཞིན་ཡོད་པ་དང། ད་ལྟའི་ཆར་ལྷ་ས་ཁུལ་དུ་གཞུང་འབྲེལ་ངོས་ནས་ཆབ་སྲིད་ཀྱི་དུས་ཚོད་ཛ་དྲག་ཤོས་ཤིག་ཏུ་ངོས་འཛིན་བྱེད་བཞིན་ཡོད་པས། མི་མང་གིས་སྤྱི་ཚོགས་བདེ་འཇགས་ལ་འགན་འཁུར་སྐོར་བརྗོད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། ལྷ་ས་ལ་ཡར་ཐོན་དུ་དམག་མི་དུས་ཚོད་སྐོར་དབང་གནང་སྐོར་དངོས་ཡོད་དྲ་ཡིག་རེ་བཞག། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་མུ་མཐུད་བརྗོད་དོན་ལ། ཉེན་རྟོག་པ་འགྲེམས་འཇོག་བྱེད་ཡུལ་གཙོ་བོ་མི་མང་པོ་འདུ་འཛོམས་བྱེད་ཡུལ་ལྷ་སའི་གཙུག་ལག་ཁང་དང་བར་སྐོར་ལམ་ཡིན་པ་དང། དེ་སྔ་ཉེན་རྟོག་པ་དང་དམག་མི་མང་པོ་མེད་ན་ཡང་ཕྱི་ཟླ་གཉིས་པའི་ཚེས་མགོ་ནས་བར་སྐོར་དང་ཕོ་བྲང་པོ་ཏཱ་ལའི་སྐོར་ལམ་དུ་དམག་མི་མང་པོ་འགྲེམས་འཇོག་གིས་སྐོར་གཡེང་དང། མཚམས་རེར་གང་བྱུང་དུ་བར་སྐོར་ནང་སྐད་ཤུགས་ཆེན་པོས་དམག་སྦྱང་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ཐེངས་དེ་ཡིན་དུས་དེ་སྔ་ཆབ་སྲིད་ཀྱི་སྐོར་དང་ད་ཆ་དེ་གའི་སྐོར་ལ་ཅི་བཤད་ཀྱིན་འདུག། སྤྱིར་འདི་ལོ་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གཞན་བླ་བྲང་དང་སྐུ་འབུམ་སོགས་སུ་སྨོན་ལམ་དང་འབྲེལ་ཉེན་རྟོག་པ་དང་དམག་མི་འགྲེམས་འཇོག་དང་དད་ལྡན་མི་མང་གི་འགྲོ་འདུག་ཐད་ལྟ་བཤེར་ཤུགས་ཆེར་བྱས་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས་ད་ལྟའི་ཆར་མདོ་སྟོད་སྨད་ཕྱོགས་ནས་ལྷ་སར་མཆོད་མཇལ་བ་ཤུགས་ཆེར་ཡོང་གི་ཡོད་པ་དང། མཆོད་མཇལ་སོགས་ཀྱི་སྐབས་སུ་ཞིབ་བཤེར་དང་ལག་འཁྱེར་དཔང་ཡིག་ས་ཚིགས་རེ་རེ་ནས་སྟོན་དགོས་པ་དང། ལྷ་སའི་གཙུག་ལག་ཁང་ལ་སྔ་དྲོ་དང་ཕྱི་དྲོའི་ཆུ་ཚོད་དྲུག་པ་མ་གཏོགས

ནམ་རྒྱུན་ལྷ་སར་ཡོང་ན་བདེ་འཇགས་ཡོད་པ་མ་རེད་བཤད་སྲོལ་ཡོད་པ་རེད། ད་ལྟའི་ཆར་ལྷ་ས་ཡོངས་དམག་གིས་བསྐོར་ནས་ཡོད་པས་བདེ་འཇགས་ཐད་སེམས་འཚབ་དགོས་པ་མི་འདུག་ཅེས་ཟུར་ཟ་དང་བཅས་བཤད་བཞིན་པ་མཐོང་རྒྱུ་འདུག་ལ། ཁོང་གིས་ཡུལ་ཚོ་ལ་གཞི་བཟང་བའི་ལྷ་སར་བའང་སུབ་སུབ་པོ་ཐའི་ཨན་ཆོན་ནར་བོ་ཀི་ནི་མི་ཐའི་ཞྭ་ཐོག་གི་ཨན་ཏུ་ཨན་ཆོན། སྤྱིར་རྒྱ་ནག་གཞུང་གིས་འདི་ལོ་བོད་ནང་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་དང། ཉིན་ཤས་སྔོན་ཁྱུང་མཆུ་དང། རྔ་བ་ཕྱོགས་སུ་སྤྱི་ཚོགས་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ཡིག་ཆ་ཞིག་ལ་ས་ཡིག་ཀྱང་རྒྱག་བཅུག་གི་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། སྦེལ་ཇི་ཡམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ནས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་དང་མཇལ་འཕྲད་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ལ་སྙན་སེང་ཞུས་བཞག་དེ་ཡང་སྦེལ་ཇི་ཡམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་རོ་ས་ཇེག་ནི་ཝེན་སིན་ལགས་དང་ཨིས་པལ་སང་ཏོ་ཤི་ལགས་རྣམ་གཉིས་དང་མཇལ་འཕྲད་ཞུས་ཏེ་བོད་ནང་གི་ཛ་དྲག་གནས་སྟངས་སྐོར་ལ་སྙན་སེང་ཞུས་ཡོད་འདུག་དེ་ཡང་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་དང་ལི་ཐུ་ཝེ་ནེ་ཡ་གཞུང་གི་བདེ་སྲུང་བློན་ཆེན་ཟུར་པ་རོ་ས་ལགས་དང་མཇལ་མོལ་སྐབས་སྐུ་ཚབ་རྣམ་གཉིས་ནས་ལི་ཐུ་ནི་ཡ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབར་དམིགས་བསལ་འབྲེལ་བ་དང། བོད་དང་ལི་ཐུ་ནི་ཡའི་དབར་ལོ་རྒྱུས་དང་འཐབ་རྩོད་ཀྱི་བརྒྱུད་རིམ་གཅིག་མཚུངས་ཆགས་ཡོད་ཚུལ་སྐོར་གྲོས་བསྡུར་གནང་ཡོད་པ་མ་ཟད། སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་བཟོ་རྒྱུའི་འཆར་གཞི་ལྡན་པའི་སྲིད་བྱུས་ལག་བསྟར་བྱས་ཏེ། བོད་ཀྱི་གནས་སྟངས་ཛ་དྲག་ཅན་དུ་གྱུར་ཡོད་པ་སྙན་སེང་ཞུས་བཞག་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་རོ་ས་ལགས་ཀྱིས་ཞུས་དོན་ཁག་ལེགས་པར་གསན་ཏེ་དེ་སྔ་སོ་བྷིད་ཡུ་ནན་གྱི་སྐབས་ལི་ཐུ་ཝེ་ནཱི་མི་དམངས་ཀྱིས་དཀའ་སྡུག་མྱངས་པའི་ཉམས་མྱོང་ལས། བོད་ཀྱི་རང་དབང་འཐབ་རྩོད་ལ་བསམ་གཞིགས་གནང་ཐུབ་ཀྱི་འདུག་ཅེས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། ཁེ་ན་ཌའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགྲོ་བ་མིའི་ཐོབ་ཐང་ཚན་པས་བོད་ནང་གི་གཏན་འཇགས་སློབ་གྲྭ་དང་འབྲེལ་བའི་སྐོར་ལ་ཉན་ཞིབ་ཞིག་གནང་རྒྱུ་ཡིན་འདུག་དེ་ཡང་ཕྱི་ཚེས་དགུ་ཉིན་ཁེ་ན་ཌའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགྲོ་བ་མིའི་ཐོབ་ཐང་ཚན་པའི་འཐུས་མི་ཁག་བརྒྱད་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དང་ལྷན་དུ་འབུམ་རམས་པ་རྒྱལ་ལོ་ལགས་དང། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་བཅས་རྒྱལ་ས་ཨོ་ཊ་ཝའི་ནང། རྒྱ་གཞུང་གི་སྲིད་བྱུས་འོག་བོད་ནང་གི་གནས་སྟངས་སྤྱི་དང་བོད་ཕྲུག་སློབ་མ་རྣམས་གཏན་འཇགས་སློབ་གྲྭར་བཀག་ཉར་བྱེད་བཞིན་པའི་སྐོར་ཉན་ཞིབ་ཞིག་གནང་རྒྱུ་ཡིན་པ་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ནས་ཞལ་པར་བརྒྱུད་འགྲེལ་བརྗོད་གནང་བཞག། ཕྱི་ཚེས་བདུན་ཉིན་བོད་དོན་ལས་འགུལ་བསྟི་གནས་ཁང་གི། ལྷ་སྒྲོན་བཀྲས་མཐོང་ལགས་དང་འབུམ་རམས་པ་རྒྱལ་ལོ་ལགས། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་བཅས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་དུ་ཆེད་བཅར་གྱིས། ཁེ་ན་ཌའི་བོད་ཀྱི་གྲོགས་པོ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་རིབ་བྷི་རཱ་ནི་ལགས་དང། ཚོགས་གཙོ་གཞོན་པ་སྐུ་ཞབས་ཇེམ་སི་མ་ལོ་ནི་ལགས་ཀྱིས་གཙོས་པའི་འཐུས་མི་བཅོ་བརྒྱད་ཙམ་ཞིག་དང་ལྷན་དུ། སྤྱི་བཏང་གི་ཐོག་ནས་བོད་ནང་གི་གཏན་འཇགས་སློབ་གྲྭ་དང་འབྲེལ་བའི་སྐོར་ལ་ཕན་ཚུན་གོ་བསྡུར་དང། དེ་དག་གི་གནས་སྟངས་རྒྱུས་ལོན་གནང་ཡོད་པ་བཅས་གསུངས་བཞག། ཁེ་ན་ཌའི་དབུས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་རིབ་བྷི་རཱ་ནི་ལགས་ཀྱིས་གཙོས་པའི་འཐུས་མི་ཁག་གཅིག་དང་ལྷན་དུ་བོད་རིགས་སྤྱི་མཐུན་ཚོགས་པ་ཁག་གཅིག་གི་མགྲིན་ཚབ་པ་སོགས་ཀྱིས་སྔ་སྣུར་གྱི་ཐོག་ནས་བོད་ཀྱི་ལོ་གསར་སྲུང་བརྩི་གནང་ནས། གྲོས་ཚོགས་ནང་ལ། བོད་དོན་དང་བོད་ཀྱི་རིག་གཞུང། བོད་ཟས་བཅས་ལ་གོ་རྟོགས་སྤེལ་རྒྱུའི་གོ་སྐབས་བྱུང་ཡོད་པ། ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་ཆབ་སྲིད་འབྲེལ་མཐུད་པ་གཡུང་དྲུང་བསྟན་འཛིན་ལགས་ཀྱིས་གསུངས་བཞག། བོད་ནང་གཏན་འཇགས་སློབ་གྲྭ་དང་འབྲེལ་བའི་སྐོར་ཁེ་ན་ཌ་ཙམ་མིན་པར་ཡུ་རོབ་ཡུལ་གྲུ་ཁག་གི་གཞུང་དང་ཨ་མི་རི་ཀའི་གཞུང་བཅས་ལ་ཞུ་གཏུག་གི་ལས་འགུལ་སྤེལ་ནས་རྒྱ་གཞུང་གིས་བོད་པའི་ངོ་བོ་དང་རིག་གཞུང་སྐད་ཡིག་མི་རིགས་བཅས་རྩ་མེད་གཏོང་ཐབས་ཀྱི་སྲིད་བྱུས་དེ་མཚམས་འཇོག་བྱེད་དགོས་པའི་གནོན་ཤུགས་དང་རྒྱབ་སྐྱོར་དགོས་པའི་ལས་འགུལ་མུ་མཐུད་ནས་སྤེལ་རྒྱུ་ཡིན་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་དཔོན་རིགས་མཐོ་གྲས་ཤིག་གིས་རྒྱ་ནག་ནང་ལ་གཟིགས་སྐོར་དུ་ཕེབས་པའི་ཐའེ་ཝན་ཕྱོགས་འགལ་ཚོགས་པའི་ཚོགས་གཙོ་གཞོན་པ་ལ། རྒྱ་ནག་དམར་ཤོག་ཚོགས་པ་དང་གོ་མིན་ཏང་གཉིས་ཀྱིས་ཐའེ་ཝན་རང་བཙན་གྱི་འདོད་ཕྱོགས་དང་ཕྱི་ཕྱོགས་ཀྱིས་ཐའེ་ཝན་ལ་ཇུས་གཏོགས་བྱ་བཞིན་པར་ངོ་རྒོལ་བྱ་དགོས་པ་རེད་ཅེས་བཤད་བཞག་དེ་ཡང་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་ས་པེ་ཅིང་ནས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་དམར་ཤོག་ཚོགས་པའི་གོ་གནས་མཐོ་ཤོས་ཨང་བཞི་པ་ཝང་ཧུ་ནིང་དང་ཐའེ་ཝན་ཕྱོགས་འགལ་ཚོགས་པའི་གོ་མིན་ཏང་ཚོགས་པའི་ཚོགས་གཙོ་གཞོན་པ་ཨན་ཌྲུ་སི་ཡ་གཉིས་པེ་ཅིང་དུ་ཐུག་འཕྲད་གནང་སྐབས་དབུ་ཁྲིད་གཉིས་ཀྱིས་ཐེ་ཝན་མཚོ་གླིང་ནང་ལ་ཞི་བདེ་ཡོང་བ་བྱ་རྒྱུར་མོས་མཐུན་གནང་ཡོད་ལུགས་རྒྱ་ནག་གཞུང་འབྲེལ་བརྙན་འཕྲིན་གྱིས་གནས་ཚུལ་སྤེལ་བཞག་རྒྱ་ནག་གཞུང་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དང་རྒྱ་ནག་དང་མཉམ་དུ་ཟླ་སྒྲིལ་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་པ་རེད། འོན་ཀྱང་ཐེ་ཝན་གཞུང་གིས་ཐེ་ཝན་གྱི་མ་འོངས་གནད་དོན་དེ་ནི་ཐེ་ཝན་མི་མང་གིས་ཐག་གཅོད་བྱ་གི་རེད་ཅེས་བཤད་ཀྱི་ཡོད་པ་རེད། ཐེ་ཝན་ཕྱོགས་འགལ་ཚོགས་པའི་ཚོགས་གཙོ་གཞོན་པ་ཧི་སའེ་ཡིས་རྒྱ་ནག་གི་དཔོན་རིགས་ཝང་ལ། ཕྱོགས་གཉིས་དབར་མི་མཐུན་པའི་གནས་སྟངས་ཆེ་ཆུང་གང་འདྲ་ཞིག་ཡིན་ཀྱང་གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་གནང་ནས་ཐེ་ཝན་མཚོ་གླིང་ཁུལ་དུ་ཞི་བདེ་གསོན་གནས་བྱ་ཐབས་གནང་རྒྱུ་དེ་ནི་བསྒྲུབ་བྱ་གལ་ཆེ་ཞིག་རེད་ལ། དཀའ་ངལ་གང་འདྲ་ཞིག་ཡིན་ཀྱང་སེལ་མ་ཐུབ་པ་ཡོད་པ་མ་རེད་ཅེས་བཤད་བཞག། ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཚོགས་པས་ཕྱོགས་འགལ་གོ་མིན་ཏང་ཚོགས་པས་རྒྱ་ནག་དང་ལྷན་དུ་ཐག་ཉེའི་འབྲེལ་བ་བྱེད་ཀྱི་ཡོད་པ་དང། ཕྱོགས་འགལ་ཚོགས་པའི་ཚོགས་གཙོ་གཞོན་པ་ཧི་སཱ་ཡི་ཁོང་ཐའེ་ཝན་འཚོང་དུ་རྒྱ་ནག་ལ་ཕྱིན་པ་རེད་ཅེས་སྐྱོན་བརྗོད་བྱ་བཞིན་པ་རེད། རྒྱུན་སྲོལ་དུ་གོ་མིན་ཏང་ཚོགས་པས་རྒྱ་ནག་དང་ཐག་ཉེའི་འབྲེལ་བ་བྱེད་ཀྱི་ཡོད་ཀྱང། གོ་མིན་ཏང་ཚོགས་པས་ང་ཚོ་རྒྱ་ནག་ལ་རྒྱབ་སྐྱོར་བྱ་མཁན་ཞིག་མིན་ཞེས་སྐད་ཤུགས་ཆེན་པོའི་ཐོག་ནས་རྒྱུན་དུ་བཤད་བཞིན་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་གྱི་སྲིད་འཛིན། Tsai Ing-wen། མཆོག་གིས་དབུ་ཁྲིད་པའི་སྲིད་གཞུང་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར། Tsai Ing-wen། ཁོང་སྲིད་འཛིན་དུ་འོས་འདེམས་བྱུང་བ་ནས་བཟུང་ད་བར་རྒྱ་ནག་གིས་ཐེ་ཝན་དང་ལྷན་དུ་གྲོས་མོལ་བྱ་རྒྱུ་དེ་མཚམས་འཇོག་བྱས་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་གསང་བའི་མྱུལ་ཞིབ་ལྒང་ཕུག་ཨ་མི་རི་ཀའི་མཁའ་དབྱིངས་སུ་སླེབས་པའི་གནད་དོན་གྱི་ཐོག་ཨ་མི་རི་ཀའི་གྲོས་ཚོགས་འོག་མས་སྐྱོན་བརྗོད་ཀྱི་གྲོས་ཆོད་ཞིག་བཞག་པ་དེར་རྒྱ་ནག་གིས་ངོས་ལེན་མ་བྱས་པའི་ཐོག་དེ་ནི་ཆབ་སྲིད་ཀྱི་གཡོ་ཐབས་ཞིག་རེད་ཅེས་བཤད་བཞག་དེ་ཡང་པེ་ཅིང་ནས་ཨེ་པི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀས་རྒྱ་ནག་གི་ལྒང་ཕུག་གི་གནད་དོན་གྱི་ཐོག་རྒྱ་ནག་ལ་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་པ་དེར་མཐའ་གཅིག་ཏུ་ཁ་གཏད་ཞུ་རྒྱུ་ཡིན་ལ་དེ་ནི་རྩ་བ་ནས་ངོས་ལེན་ཞུ་ཐབས་མེད་པ་ཞིག་རེད་ལ་ཨ་མི་རི་ཀའི་གྲོས་ཆོད་དེ་ནི་འུར་སྒྲ་སྒྲོག་བྱེད་དང་ཆབ་སྲིད་ཀྱི་གཡོ་ཐབས་ཞིག་རེད་ཅེས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཞུ་བས་རྒྱུན་ལྡན་གསར་འགོད་ལྷན་ཚོགས་ཤིག་གི་ཐོག་ཁ་སང་བཤད་བཞག། རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མས་རྒྱ་ནག་གི་གསང་བའི། མྱུལ་ཞིབ་ཀྱི་ལྒང་ཕུག་ཞིག་ཨ་མི་རི་ཀའི་མཁའ་དབྱིངས་སུ་བཏང་བར་སྐྱོན་བརྗོད་ཀྱི་གྲོས་ཆོད་ཞིག་སྤྱི་མོས་ཀྱི་ཐོག་ནས་བཞག་གནང་འདུག་ལ། གྲོས་ཆོད་དེའི་ནང་རྒྱ་ནག་གིས་རྒྱལ་སྤྱིའི་སྤྱི་ཚོགས་ལ་མགོ་སྐོར་བཏང་ནས། གསང་བ་བསྡུ་རུབ་ཀྱི་ལས་འགུལ་སྤེལ་བཞིན་པ་དེ་ནི་ངོ་ཚ་ཁྲེལ་མེད་ཀྱིས་རང་དབང་དམངས་གཙོའི་རྒྱལ་ཁབ་ཨ་མི་རི་ཀ་ལྟ་བུར་རྩིས་མེད་བཏང་བ་ཞིག་རེད་ཅེས་སོགས་འཁོད་ཡོད་འདུག་ཨ་རིའི་སྤྱི་མཐུན་ཚོགས་པས་སྲིད་འཛིན་ཇོ་བྷའེ་ཌེན་མཆོག་གི་སྲིད་གཞུང་གིས་རྒྱ་ནག་གི་གསང་མྱུལ་ལྒང་ཕུག་དེ་འཕྲལ་དུ་མ་གཏོར་བ་དེར་སྐྱོན་བརྗོད་བྱས་ཡོད་ཀྱང། རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་ཀྱི་གྲོས་ཆོད་དེ་ལ་རྒྱབ་སྐྱོར་ཡོད་མེད་ཀྱི་འོས་བསྡུ་གནང་པའི་སྐབས་གྲོས་ཚོགས་འོག་མའི་ནང་འཐུས་མི་བཞི་བརྒྱ་བཅུ་དགུ་ཡོད་པ་ཚང་མས་སྤྱི་མོས་ཀྱི་ཐོག་ནས་གྲོས་ཆོད་བཞག་གནང་འདུག། ཡང་གནས་ཚུལ་གཞན་ཞིག་ནང། ཁ་སང་ཨ་མི་རི་ཀའི་གནམ་དམག་གནམ་གྲུས་ཨ་ལཱས་ཀ་མངའ་སྡེའི་མཁའ་དབྱིངས་སུ་ངོ་རྟགས་མ་ཆོད་པའི་གཟུགས་ཅན་འཕུར་བཞིན་པ་དེ་སྲིད་འཛིན་ཇོ་བྷའེ་ཌེན་མཆོག་གིས་བཀའ་ཁྱབ་གནང་བ་བཞིན་གཏོར་ཏེ་མཚོ་ཐོག་ཏུ་ཕབ་འདུག་ཨ་ལཱས་ཀ་མཁའ་དབྱིངས་སུ་མཐོང་བའི་དངོས་ཆས་དེ་བཞིན་མཐོ་ཚད་ཕིད་བཞི་ཁྲི་ཙམ་གྱི་ས་ལ་འཕུར་བཞིན་ཡིན་པ་དང་དེ་ནི་རྒྱུ་མཚན་ལྡན་པའི་ཐོག་ནས་ཉེན་ཁ་ཡོད་པ་ཞིག་ཡིན་ལུགས། ཨ་མི་རི་ཀའི་ཕོ་བྲང་དཀར་པོའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པས་གསུངས་པ་ལས་ད་ལྟ་ཞིབ་འཇུག་གནང་བཞིན་ཡིན་པ་རེད། བོད་ཀྱི་ཆབ་སྲིད་ཀྱི་བཙོན་པ་ཚོ་སྐྱབས་བཅོལ་ནང་དུ་འབྱོར་བའི་སྐབས་ཀྱང། འཛུམ་ཤིག་ཤིག་ངང་བཞུགས་ཐུབ་པ་དེ་ནི། བོད་ཀྱི་རིག་གཞུང་གི་གཟི་བརྗིད་ཅིག་རེད་ཅེས་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ། དགེ་བཤེས་ལྷག་རྡོར་ལགས་ནས་དཔེ་དེབ་ཁག་ཅིག་དབུ་འབྱེད་གནང་པའི་སྐབས་གསུངས་འདུག་ཞིབ་གསལ་འདིའི་ཐད་བཞུགས་སྒར་དརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་ཆབ་སྲིད་བཙོན་པ་ཚོ་ལོ་བཅོ་ལྔ་ཉི་ཤུ་ལ་བཙོན་ཁང་དུ་བཞུགས་ན་ཡང། སྐྱབས་བཅོལ་དུ་འབྱོར་སྐབས་འཛུམ་ཤིག་ཤིག་བཞུགས་ཐུབ་པ་ནི་བོད་ཀྱི་རིག་གཞུང་གི་གཟི་བརྗིད་རེད་ཅེས་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས་དཔེ་དེབ་དབུ་འབྱེད་ཀྱི་སྐབས་སུ་གསུངས་ཡོད་ཀི། བཞུགས་སྒར་དུ་རྟེན་གཞི་ཆགས་པ་བོད་ཀྱི་དཔེ་མཛོད་ཁང་གིས་སྤྱི་ཟླ་གཉིས་པ་གི་ཚེས་བརྒྱད་ཉིན། ཆབ་སྲིད་བཙོན་ཟུར་གི་མི་ཚེའི་ལོ་རྒྱུས་དང་མདོ་སྨད་ཁུལ་གྱི་ངག་རྒྱུན་ལོ་རྒྱུས་གཅིག། རྗེ་རིན་པོ་ཆེ་གི་སྙན་ངག་གི་འགྲེལ་བ་ཁག་ཅིག་དང་དབྱིན་ཡིག་ཐོག་བོད་ཀྱི་དུས་དེབ་དང། སྒོམ་ཆེན་འདི་གཟའ་ཚིག་གི་གཏམ་རྒྱུད་ཀྱི་དེབ་ལྔ་དབུ་འབྱེད་གནང་སྐབས། བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས། རྩོམ་པ་པོ་ཚོར་བསྔགས་བརྗོད་ཡི་རངས་དང་འབྲེལ་ཏེ་བོད་ཀྱི་རིག་གཞུང་གིས་ཏོག་དབྱིབས་ནད་ཡམས་ཚུན་གྱི་སྐབས་སུ། མི་མང་པོར་སེམས་ཁམས་ཞི་བདེ་ཡོང་རྒྱུར་ཕན་ཐོགས་ཆེན་པོ་འབྱུང་གི་ཡོད་པ་དང། བོད་ཀྱི་ཆབ་སྲིད་བཙོན་པ་ཚོ་ལོ་བཅོ་ལྔ་ཉི་ཤུ་ལ་བཙོན་ཁང་དུ་བཞུགས་ནའང། སྐྱབས་བཅོལ་དུ་འབྱོར་སྐབས་ད་དུང་འཛུམ་ཤིག་ཤིག་གི་ངང་བཞུགས་ཐུབ་པ་ནི་བོད་ཀྱི་རིག་གཞུང་གི་གཟི་བརྗིད་ཡིན་པ་འགྲེལ་བརྗོད་གནང་གི་འདུག། ཨ་མ་ཨ་བདེ་ལ་སོགས་པ་དང་ད་དེ་ནས་རྣམ་རྒྱལ་གྲྭ་ཚང་གི་ད་ལྟ་སློབ་དཔོན་ལགས་བགྲེས་སོང་གཤེགས་འགྲོ་མཁན་དེ་བྱས་དུས་ཚོད་མང་པོ་ཅིག་བོད་ནས་ཐོག་མར་ཕེབས་དུས་ནས་དེ་སྐད་སྒྱུར་བྱས་ནས་ཡར་མར་རོགས་པ་བྱས་ནས་འགྲོ་མྱོང་ངས་རོབ་ས་རོབ་ས་ཤེས་ཀྱི་ཡོད། དེ་དུས་ཕྱི་རྒྱལ་ཚགས་པར་འགོད་མཁན་མང་པོ་གི་ལབ་གི་འདུག་བ། ད་བོད་པའི་གི་ཆབ་སྲིད་བཙོན་པ་དེ་ལོ་བཅོ་ལྔ་བཙོན་ཁང་ན་བསྡད་རེད་ལོ་བཅུ་བདུན་བསྡད་རེད་ལོ་ཉི་ཤུ་བསྡད་རེད་ཟེར་ན་ང་ཚོའི་བློ་ལ་ཤོང་གི་མི་འདུག་ཟེར་གི་འདུག།

ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡིན་ན། དོ་སྣང་བྱེད་པ་ཡིན་ན་དུས་ཚོད་ཀྱི་མང་པོ་ཞིག་བརྒྱུད་བསྐྱབས་བསྡད་ཡོད་རེད། ཡང་བོད་ཀྱི་དཔེ་མཛོད་ཁང་ནས་དཔར་བ་གི་དེབ་དེ་ཚོ་ལས་རྗེ་ཙོང་ཁ་ཆེན་པོ་གི་སྙན་ངག་གྲགས་ཅན། ཆུ་འཛིན་དཀར་པོ་མ་དང་མར་གད་བཞིན་མ་གི་འགྲེལ་བ་རྩོམ་པ་པོ་དགེ་བཤེས་ལྷ་རམས་པ་རོང་པོ་བློ་བཟང་སྙན་གྲགས་ལགས་ནས། བོད་ཀྱི་རིག་གཞུང་ནི་བཀའ་བསྟན་གཉིས་དང་བོད་མཁས་པ་ཚོ་གི་གསུང་འབུམ་ཁག་ཆགས་ཡོད་པ་དང། དེ་ཚོར་གོ་བ་ཡག་པོ་ལོན་པར་སྲོལ་རྒྱུན་སྙན་ངག་ལ་གོམས་འདྲིས་མེད་ན་ཆ་ཚང་གོ་བ་ལོན་ཁག་པོ་ཡིན་པས། སྲོལ་རྒྱུན་སྙན་ངག་ལ་མ་སྦྱངས་ན་བོད་ཀྱི་མཁས་པ་ཚོ་གི་རྣམ་དཔྱོད་ཀྱི་རྩལ་དེ་ཚུར་ལེན་མི་ཐུབ་པར་བརྟེན། སྲོལ་རྒྱུན་སྙན་ངག་ཧ་ཅང་གལ་ཆེན་ཆགས་པ་ངོ་སྤྲོད་གནང་གི་འདུག།
བོད་ཀྱི་རིག་གཞུང་དེ་ག་རེ་ཟེར་ན་བཀའ་བསྟན་གཉིས་དང་བོད་ཀྱི་མཁས་པ་ཁག་ཚོ་གི་གསུང་འབུམ་དེ་ཆགས་བསྡད་ཡོད་རེད། ད་དེ་ཚོའི་གི་དོན་དག་དེ་ཚུར་ལེན་ཡག་ལ། རྗོད་བྱེད་ཚིག་གི་རྩལ་མང་པོ་གིས་སྦྱངས་ནས་སྦྱངས་བཞག་ཡོད། ད་དེའི་གོ་བ་ལེན་ཡ་དེ་ལ་གོ་དོན་ལེན་ཡ་དེ་ལ་སྲོལ་རྒྱུན་གྱི་སྙན་ངག་གི་རྩོམ་སྒྲིག་ཅིག་མེད་ན། ཆ་ཚང་ཅིག་གོ་བ་ལེན་ཐུབ་ཡ་ཁག་པོ་རེད། བརྒྱ་ཆ་བརྒྱ་དེ་ཁག་པོ་རེད། གཅིག་སོ་སོ་གི་གང་ཤེས་བ་དེ་མི་ཚོ་གི་བསམ་བློ་གི་ནང་ལ་ཕར་རྩིས་སྤྲད་ཡ་གི་བརྒྱུད་ལམ་དེ་རྩོམ་རིག་དེ་ཆགས་བསྡད་པ་རེད། དེ་ཡིན་ཙང། ངས་སྲོལ་རྒྱུན་སྙན་ངག་འདི་ཡིན་གཅིག་མིན་གཅིག་མ་སྦྱངས་པ་ཡིན་ན་བོད་ཀྱི་མཁས་པ་ཚོའི་རྣམ་དཔྱོད་ཀྱི་རྩལ་དེ་ཚུར་ལེན་ཐུབ་ཀྱི་མ་རེད། བྱས་ཙང་དེའི་བྱེད་ཐབས་གཅིག་བསམ་བློ་བཏང་གི་ད་སྲོལ་རྒྱུན་གྱི་སྙན་ངག་དེ་སྦྱང་དགོས་ཀྱི་འདུག། ད་སྲོལ་རྒྱུན་གྱི་སྙན་ངག་སྦྱང་ཡ་ལ་མང་པོ་ཅིག་ཡོད་རེད་དེ་དེའི་ནང་ནས་ད་ཚབ་མཚོན་ལྟ་བུ་དེ་རྗེ་རིན་པོ་ཆེ་གི་སྙན་ངག་དེ་དངོས་གནས་དྲང་ནས་མ་འདྲ་བ་ཅིག་ཡོད་རེད། གཞན་ཡང་བོད་ཀྱི་དཔེ་མཛོད་ཁང་ནས་ཉི་མ་འདིར་དབྱིན་ཡིག་ཏུ་བོད་ཀྱི་དུས་དེབ་དང་སྒོམ་ཆེན་དང་རྫ་རྩིག་གི་གཏམ་རྒྱུད་གཉིས་དཔར་འགྲེམས་དང།
བོད་ཡིག་ནང་ལྷ་སྡེ་དང་འགག་སྡོམ་གྱི་མེས་པོའི་ངག་རྒྱུན་བཅས་ཀྱང་འགྲེམས་སྤེལ་དབུ་འབྱེད་གནང་ཡོད་པས། བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ནས། དེབ་དེ་ཚོའི་ནང་དོན་ཕུན་སུམ་ཚོགས་པོ་དང་སྒོམ་ཆེན་དང་རྫ་རྩིག་གི་གཏམ་རྒྱུད་ལྟ་བུའི་ནང་དོན་བཞིན། མི་ཚེ་ཐུང་ཐུང་འདིར་ཕན་ཚུན་འཆམ་མཐུན་དང་རོགས་རེས། མི་ཡག་པོ་ཚོར་རྒྱབ་སྐྱོར་དང་བསྔགས་བརྗོད་སོགས་གནང་གལ་ཆེ་བ་ངོ་སྤྲོད་གནང་གི་འདུག། མགོ་བདེ་དེ་འདྲ་བྱས་ནས་སོ་སོ་ལ་དངུལ་དང་མིང་དང་གོ་སྐབས་ཅི་རག་ན་ཨེ་ནས་ཁ་སྙན་པོ་བཤད་ནས་གཡོ་སྒྱུ་འཁྲབ་ནས་བྱེད་སྦྱོར་བ་དུས་ཚོད་རང་བྱེད་ཡས་མེད་བ་ཨེ་ནས་ག་དུས་ཡིན་ན་མི་གཞན་དག་གིས་ཅིག་སོ་སོའི་ཕན་ཐོགས་ཡིན་ན་རེད་སྤྱི་པའི་དོན་དག་ལ་ཡིན་ན་ཡག་པོ་བྱེད་མཁན་བྱུང་ན་དེ་ལ་ཨེ་ནས་བཀའ་དྲིན་རྗེས་དྲན་དྲན་དགོས་ཡས་རེད་བ་ཨོ་དེ་འདྲས་ཀྱི་སོ་རེད་བ་ད་བསླབ་བྱ་མང་པོ་ཅིག་བྱས་ཨེ་ནས་ཐ་མ་དེ་ལ་དེའི་ནང་ལ་ག་རེ་ཟེར་དགོས་རེད་སྡོམ་འདྲ་བོ་དེ་བརྒྱབ་ཡོང་དུས་ད་ང་ཚོ་མིའི་ནང་ལོགས་ལ་སྤྱི་ཚོགས་ནང་ལོགས་ལ་གཅིག་གིས་གཅིག་ལ་མགོ་སྐོར་བཏང་ཐུབ་ན་ཡང་གནས་སྐབས་རིང་ལས་རྒྱུ་འབྲས་ལ་མགོ་སྐོར་བཏང་ས་ཡོད་མ་རེད་ཞེས་སྡོམ་འདི་བརྒྱབ་ཡོང་གི་རེད།
བོད་ཀྱི་དུས་དེབ་ཟེར་བའི་ནང་ལ་དྭགས་དང་འབྲས་ལྗོངས་གསར་འགྱུར་མེ་ལོང་སོགས་ཀྱི་སྐོར་ཞིབ་འཇུག་ཆེད་རྩོམ་བཏོན་ཡོད་པ་དང། ལྷ་སྡེ་དང་འགག་སྡོམ་གྱི་མེས་པོའི་ངག་རྒྱུན་ཟེར་བའི། རྩོམ་པ་པོ་འོད་ཟེར་རང་གི་ཕ་ཡུལ་ཨ་མདོ་གི་ནང་གི་སོ་སོའི་སྐྱེས་ཡུལ་གྱི་ངག་རྒྱུན་ལོ་རྒྱུས་ཕ་གཏམ་བུ་ལ་བཞག་པ་གི་ཚུལ་དུ་བཀོད་པ་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། དེ་ནས་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་དགུ་དང་བཅུ་ཉི་མ་གཉིས་ཀྱི་རིང་གི་མཛད་རིམ་ཁག་གི་སྐོར་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ཟླའི་ཚེས་གཅིག་ཉིན་གྱི་ཕྱི་དྲོར་འདི་ག་ཨ་མི་རི་ཀའི་རྒྱལ་ས Washington ལ་ཕེབས་འབྱོར་བྱུང་བ་ནས་བཟུང་ཨ་རིའི་འབྲེལ་ཡོད་མི་སྣ་ཁག་མཇལ་འཕྲད་གནང་སྟེ་བོད་དོན་ཞུ་གཏུག་སོགས་གནང་བཞིན་པ་ལྟར། ཕྱི་ཚེས་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཁོངས་གཏོགས་མི་འབོར་དང་སྐྱབས་བཅོལ། གནས་ཡུལ་སྤོ་བཞུད་ལས་ཁང་ངམ། Bureau of Population, Refugees and Migration། ཞེས་འཛམ་གླིང་ནང་གི་སྐྱབས་བཅོལ་མི་མང་རྣམས་སྲུང་སྐྱོབ་དང། ཁོང་རྣམ་པའི་དཀའ་སྡུག་ཉེན་སེལ་ཆེད་རོགས་དངུལ་གནང་མཁན་ལས་གཞིའི་འགན་འཛིན་སོགས་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་བ་དང་དེ་ནས། ཨ་རི USAID ཞེས་རོགས་ཚོགས་ཀྱི་ཨེ་ཤི་ཡ་སྡེ་ཚན་གྱི་འགན་འཛིན། Michael Schiffer། ལགས་ཀྱི་ལྷན་དུ་མཇལ་འཕྲད་གནང་སྟེ་མ་འོངས་པར་བཙན་བྱོལ་བོད་གཞུང་གཙོས་པའི་བཙན་བྱོལ་བོད་མི་རྣམས་ལ་རོགས་དངུལ་གནང་སྟངས་གནང་ལུགས་སོགས་ཀྱི་སྐོར་བཀའ་བསྡུར་གནང་འདུག་གོང་ཞུས་སྐོར་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
ཁ་སང་དང་འདྲ་ཕྱི་ཚེས་དགུ་གཟའ།

རོགས་ཚོགས་ཀྱི་ལས་གཞི་གི་སྡེ་ཚན་དེ་གའི་ཨ་ནི་གནད་ཡོད་ཀྱི་མི་སྣ་མཉམ་དུ་མཇལ་འཕྲད་ཞུས་རེད་ད་ལྟ་དེ PRM དཔེར་ན་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལ་ཡ་ད་ལོ་མང་པོ་ཅིག་ནས་རོགས་དངུལ་གནང་གི་ཡོད་དུས་ཨ་ནི་མ་འོངས་པ་ལ་ཡ་ཅིག་རོགས་དངུལ་གནང་སྟངས་རེད་ཨ་ནི་མུ་མཐུད་ནས་རྒྱུན་གནས་ཀྱི་ཐོག་ལ་ཡ་དེ་འདྲ་བྱས་རྗེས་དཔེར་ན་སྲིད་སྐྱོང་མཆོག་གིས་ད་ལྟ་དེ་མཇལ་འཕྲད་གནང་ཡོད་རེད་དེ་ག་ནང་བཞིན་དཔེར་ན་སྲིད་སྐྱོང་མཆོག་གི་ལྷན་དུ་ཨ་ནི་ང་རང་ཚོ་དཔལ་འབྱོར་དྲུང་ཆེ་བསྟན་འཛིན་ལེགས་གྲུབ་ལགས་ལྷན་ཅིག་གིས་ད་ཅིག་རོགས་དངུལ་གི། ཐད་ཀར་འབྲེལ་བ་ཆགས་འདི་གི་དུས་ཨ་ནི་གཅིག་ངོ་སྤྲོད་བྱས་དེ་འདྲ་བྱས་རྗེས་གོ་བསྡུར་བྱུང་སོང་ཨ་ནི་དེའི་རྗེས་ལ་ཡ་ཨ་ཨ་ད་ལྟ་དེ་ད་ཨ་རི་གི་ཕྱི་གི་ད་ལྟ་རྒྱལ་ཁབ་ཀྱི་ད་ལྟ་དེ་རོགས་སྐྱོར་གྱི་སྡེ་ཚན་ད་ཞུས་ན་འགྲིག་གི་འདུག USAID ཀྱི་ཨ་ཨ་ནི་ད་ལྟ་དེ་ད་གཙོ་བོ་ཨེ་ཤེ་ཡ་གི་འགན་འཁྱེར་བསྡད་མཁན Michael Schiffer ལགས་ཀྱི། ལྷན་དུ་མཇལ་འཕྲད་དང་གཅིག་ཚོགས་འདུ་གོ་བསྡུར་བྱས་རྗེས་ད་མ་འོངས་པའི་གི་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཡིན་ན་རེད་ད་བཙན་བྱོལ་བོད་མི་ལ་ཡ་རོགས་དངུལ་གྱི་གནང་སྟངས་གནང་ལུགས་དང་མ་འོངས་པ་གི་བྱེད་བྱ་གི་སྒང་ལ་ཨ་ནི་ད་ལྟའི་གི་བཀའ་ཤག་གི་ངོས་ཕྱོགས་ནས་ད་གཅིག་རྒྱ་བལ་འབྲུག་གསུམ་ན་ཡོད་པའི་བོད་རིགས་ཚོ་གི་བདེ་དོན། གཟིགས་དགོས་ཡ་དེ་ལས་འགན་བཅོལ་དུས་ཨ་ནི་ད་བཀའ་ཤག་གི་ངོས་ཕྱོགས་ནས་ད་ལྟ་བར་དུ་ད་ཅིག་ལས་འཆར་དེ་ཚོ་བང་བསྒྲིགས་པ་དང་ཨ་ནི་དེ་ལ་དཔག་པའི་ཨ་ནི་ད་ཅིག་རོགས་དངུལ་དེ་དེ་ག་ལ་ཡ་སྨན་པའི་ཨ་ནི་རོགས་དངུལ་དེ་གའི་ད་ཅིག་ལག་བསྟར་བྱེད་ཡ་གི་སྒང་ལ་ཡ་གོ་བསྡུར་ལྷུག་པོ་དང་གོ་བསྡུར་ཡག་པོ་བྱུང་སོང་ཅེས་བརྗོད་ཞུ་ཡ་ཡིན། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་དགུ་ཡི་ཉིན་རྒྱབ་ལ་འདི་ག་ཨ་རིའི་རྒྱལ་ས Washington ན་ཡོད་པའི་ཐབས་ཇུས་དང་རྒྱལ་སྤྱིའི་ཞིབ་འཇུག་བསྟི་གནས་ཁང་ངམ།

མང་གཙོ་དོན་གཉེར་བ་དེ་བཞིན་རྒྱ་རིགས་གཞོན་སྐྱེས་སློབ་ཕྲུག་ཁག་ཅིག་གི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་བའི་སྐོར་ཡང་གསུངས་དོན། དགོང་དྲོ་དེ་ནི་ང་རང་ཚོ་ད་ལྟ་དེ་རྒྱ་རིགས་ཀྱི་ཡང་ད་ཅིག་ཤེས་ཡོན་ཅན་ཡིན་ན་རེད་ཡང་མང་གཙོ་དོན་གཉེར་བ་ཞུས་ན་རེད་དེ་འདྲ་ཁག་ཅིག་མཉམ་དུ་མཇལ་འཕྲད་ཞུས་ཡོད་རེད་དེའི་ནང་ནས་གཙོ་བོ་ད་ལྟ་ཡང་ཅན་ལི་བྱས་དེ་ག་ནང་བཞིན་ཚའེ་ཤ་བཅས། དེ་དང་མཉམ་དུ་རྒྱ་ནག་གི་ཡང་སློབ་ཕྲུག་གཞོན་པ་ཁག་ཅིག་འདུག་དེ་འདྲ་བྱས་རྗེས་ཕར་ཚུར་ད་ཅིག་བསམ་ཚུལ་བརྗེ་རེས་དང་གོ་བསྡུར་བྱས་རྗེས་དེ་འདྲ་བྱས་རྗེས་ཁ་སང་གི་ཕྱི་ཚེས་དགུ་གི་ཨ་ནི་གཟའ་ཕུར་བུ་གི་མཛད་རིམ་དེ་དེ་འདྲ་བྱས་རྗེས་ཡིན་ཅེས་ཞུ་ཡ་ཡིན། ཁ་སང་ཕྱི་ཚེས་བཅུ་དེ་གཟའ་པ་སངས་ཀྱི་སྔ་དྲོའི་ཕྱག་ཚོད་བརྒྱད་དང་ཕྱེད་ཀའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་ལེ་ཚན་ནང་ཕེབས་པ་དང་དེ་ནས་ཕྱག་ཚོད་བཅུ་དང་ཕྱེད་ཀའི་ཐོག་ཨ་རིའི་གྲོང་ཁྱེར Denver ཕྱོགས་སུ་མཁའ་ལམ་བརྒྱུད་ཕེབས་ཐོན་གནང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་སང་ཕྱི་དྲོར་ཨ་རིའི་གྲོང་ཁྱེར Denver ནང་ཕེབས་འབྱོར་བྱུང་བའི་རྗེས་སུ་ས་གནས་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་སློབ་གནང་འདུག་བྱང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་གིས་ཁ་སང་ནས་བཟུང་སྲིད་སྐྱོང་མཆོག་གིས་ཨ་རི་དང་ཁེ་ན་ཌའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་བདུན་ལ་འཚམས་གཟིགས་གནང་འགོ་བཙུགས་སྐོར་གསུངས་དོན།
ད་རིང་ནས་བྱས་རྗེས་ད་དཔེར་ན་སྲིད་སྐྱོང་མཆོག་གིས་ཨ་ནི།

དེའི་སྐོར་སྲིད་སྐྱོང་མཆོག་གིས་གསུངས་དོན།
ད་རེས་མཇལ་འཕྲད་ག་ཚོད་རེད་བོད་དོན་དམིགས་བསལ་འབྲེལ་མཐུད་པ་མཉམ་དུ་བཀའ་མོལ་གནས་ཚུལ་མང་པོ་ཞིག་གང་ལ་ཡང་ཞིབ་ཚགས་པོ་ཞིག་བྱུང་སོང་ཞེས་ནས་ཞུ་ཡ་ཡིན་ད་དེ་ལྷག་ནས་ང་ཚོ་ཆབ་སྲིད་ཀྱི་གནད་དོན་ཚོ་གང་ལ་ཡང་ཅིག་མང་པོ་ཞིག་ཞུ་བསྡད་ཀྱི་ཡོད་པ་ཡིན་ན་ད་ལྟ་བསྡད་ཀྱི་མི་འདུག་ཞུ་མང་བ་བྱེད་རོགས་བྱེད་ཅེས་ཞུ་གི་ཡིན། དེ་ནས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ་ནན་སི་པ་ལོ་སི་མཆོག་དབུས་པའི་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འབྲེལ་ཡོད་འཐུས་མི་རྣམས་དང་མཇལ་འཕྲད་ཞུས་པར། ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་དང་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན། Chris Smith ལགས་ཀྱིས་གསུངས་དོན། ཁོང་གིས་གསུངས་དོན་གཙོ་བོར། ང་ཚོས་བོད་ནང་གི་བོད་མི་རྣམས་དང་དྲག་གནོན་འོག་ཚུད་པའི་མི་མང་རྣམས་ལ་རོགས་སྐྱོར་ཞུ་རྒྱུའི་དོན་དུ་ནུས་ཤུགས་རྒྱ་སྐྱེད་གཏོང་དགོས་པ་དང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་དེ་གཏན་འབེབས་ཡོང་བའི་ཐུགས་རེ་གནང་གི་ཡོད་སྐོར་གསུངས་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་ཡང་བསྐྱར་ཨ་རིའི་གྲོས་ཚོགས་གོང་འོག་གཉིས་ནང་འདོན་གནང་ཡོང་བའི་འབྲེལ་ཡོད་ཨ་རིའི་འཐུས་མི་རྣམས་ལ་འབོད་སྐུལ་གནང་སྟབས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་འདི་ཟླའི་ཚེས་བརྒྱད་ཉིན་ཡང་བསྐྱར་བཏོན་གནང་བ་སོགས་ད་རེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་རྒྱལ་ས Washington ནང་གཞུང་འབྲེལ་ཕྱོགས་ཕེབས་གནང་བ་དེ་དོན་སྙིང་ལྡན་པ་བྱུང་སྐོར་གནད་དོན་དབྱེ་ཞིབ་པ་མང་པོས་འགྲེལ་བརྗོད་གནང་གི་འདུག་ལེ་ཚན་འདིའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། དེ་ནས་དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་གཉིས་པའི་ཚེས་གཅིག་ནས་ཨ་མི་རི་ཀའི་ནང་ལ་གཞུང་འབྲེལ་ཕྱོགས་ཕེབས་ཐེངས་གཉིས་པ་དེ་གནང་ཡོད་ཅིང། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང། གཞུང་གི་མི་སྣ་དང་གྲོས་ཚོགས་ཀྱི་གནད་ཡོད་འཐུས་མི་སོགས་དང་མཇལ་འཕྲད་གནང་ཡོད་པ་རེད། གཤམ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ལ། རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀ་ཡི་ནང་གཞུང་འབྲེལ་གཟིགས་སྐོར་དང་འབྲེལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དམིགས་བསལ་བཅར་འདྲི་བྱེད་རྒྱུར་གོ་སྐབས་གནང་བར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ་ཐུགས་རྗེ་ཆེ། སྐུ་ངོས་ད་ལི་ད་ཉིན་འགའ་ཤས་ཅིག་རིང་ལ་རྒྱལ་ས་ཝ་ཤིང་ཏོན་ལ་འོ་བརྒྱལ་ཆེན་པོ་རེད་འདུག་ནི་ད་ལྟ་ཅི་ད་ཐེངས་ད་ཨ་མི་རི་ཀ་ལ་ཕེབས་པ་ཐེངས་མ་གཉིས་པ་དེ་རེད་འདུག་ད་ལི་ལས་དོན་བསྒྲུབ་དགོས་ཡ་དང་ནི་མཇུག་སྐྱོང་གནང་དགོས་ཡ་གི་གཙོ་བོ་ཁག་ག་རེ་འདྲ་བོ་ཅིག་ན། རེད་ད་ན་ནིང་ཕྱི་ཟླ་བཞི་པའི་ནང་ལ་ཡང་ང་བཅར་བ་རེད།

ལྕམ་སྐུ་ནན་སི་པེ་ལོ་སི་མཆོག་དང་ལྷན་དུ་ང་ཚོ་གྲོས་ཚོགས་འཐུས་མི་ཁག་ཅིག་མཉམ་དུ་དང། རྒྱུན་ལྡན་ནས་ང་ཚོ་ལོ་གཅིག་ནང་ལ་འཐབ་ཇུས་ཀྱི་ཚོགས་འདུ་རེ་རེ་ཚོགས་ཀྱི་ཡོད་རེད། འོ་དེ་ཕྱི་ཟླ་བཞི་པའི་ནང་ཚོགས་པ་རེད། ད་སྐབས་དེ་དུས་ང་ཚོ་ད་ཐག་གཅོད་དགོས་ཡ་གནད་དོན་གསུམ་འདྲ་བོ་ཅིག་རེད་གཅིག་དེ་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གོ་སྒྲིག་ཞུ་ཡ་གི་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་ཆེན་དེ་ཕྱི་ཟླ་དྲུག་པའི་ནང་ལོགས་ལ་ཨ་མི་རི་ཀ་ནང་ཚོགས་ཐུབ་པ་བྱེད་ཡ་དེ་རེད། འདི་ཟླ་ཉིན་ཚོགས་ཐུབ་པ་རེད་པ་འདི་ཚོགས་གཙོ་ཞུགས་པ་དང་ཚོགས་གཙོ་གཞོན་པ་དང་རྒྱུན་ལས་ད་སྤྱི་འཐུས་རྣམ་པ་ཚོ་འདིར་ཕེབས། དེ་བཞིན་ནི་ཚོགས་འདུ་ཚོགས། དོན་དག་གཉིས་པ་འདི། ང་ཚོའི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ལ་ཡང། ཉན་ཞིབ་ཅིག་བྱེད་དགོས་ཀྱི་འདུག་མཁས་པའི་གི་ཉན་ཞིབ་ཅིག་བྱེད་དགོས་ཀྱི་འདི་ཟླ་ཉིན། རྒྱལ་སྤྱིའི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་ཆེན་འཚོགས་པ་དང་དུས་མཉམ་ལ་ཡང་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་མོ་དེ་ལ་ཉན་ཞིབ་འདི་གནང་བ་རེད། ད་དེ་ནས་གསུམ་པ་འདི་ཉན་ཞིབ་འདི་དང་འབྲེལ་ནས། ཨ་ནི་ཅིག་གྲོས་ཚོགས་ནང་ལོགས་ལ་ཁྲིམས་འཆར་འཁྱེར་དགོས་ཡ་བྱས། འདི་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་ཀྱི་སྐོར་ལ་ཡང་ད་འཁྱོག་བཤད་མང་པོ་ཅིག་བྱས་བསྡད་ཀྱི་ཡོད་དུས་ཙམ་པ། འདི་ལ་ཡང་ད་གནས་ཚུལ་དངོས་ཡོད་དེ་ག་རེ་ཡིན་པ་དེ་ངོ་སྤྲོད་བྱེད་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་དུས། རྒྱ་ནག་གི་འཁྱོག་བཤད་དེ་ལ་ཡང་གདོང་ལེན་གྱི་ཚུལ་དུ། ཨ་ནི་ཁྲིམས་འཆར་ནང་ལོགས་ལ་ཡང་དོན་དག་ཅིག་འདི་དང། ཨ་ནི་བོད་འདི་ད་ལྟ་ཡིན་པ་ཡིན་ནས་དཀའ་རྙོག་སེལ་ཚར་མེད་པའི་གནས་སྟངས་ཅིག་རེད་ཟེར་མཁན་དེ་ཨིན་ཇི་སྐད་ནང་ལ Tibet is still an unresolved conflict ཟེར་ཡ་དེ་གཙོ་བོ་བཞག་བྱས་ཁྲིམས་འཆར་དེའི་ཐད་གྲོས་ཚོགས་གོང་འོག་གཉིས་ཀྱི་ནང་ལོགས་ལ་ཟླ་ཉིན་ཕྱི་ཟླ་བདུན་པ་དང་ཕྱི་ཟླ་བཅུ་གཉིས་ནང་ལོགས་ངོ་སྤྲོད་བྱས་ད་ཡང་བཞུགས། གྲོས་ཚོགས་ད་འོག་མ་དེ་བརྗེ་པོ་ཐེབས་འགྲོ་བ་རེད་ལོ་གཉིས་གཉིས་ལ་བརྗེ་པོ་ཐེབས་འགྲོ་གི་ཡོད་རེད་དེ་ཡིན་དུས་ཙམ་པ་ཁོང་རྣམ་པ་ཚོ་ཡང་གྲོས་ཚོགས་འཐུས་མི་གསར་པ་ཕེབས་པ་དང་ཨ་ནི་དེའི་གི་ཡང་ཨ་རིའི་གི་ཁྲིམས་ཀྱི་འགྲོ་སྟངས་གི་ཐོག་ནས་ཡང་དེ་ཚོ། བསྐྱར་དུ་གྲོས་ཚོགས་ནང་ལོགས་ལ་ཡར་ངོ་སྤྲོད་ཅིག་ཞུ་དགོས་ཀྱི་འདུག་བ་ལ། ཁྲིམས་འཆར་སྔ་མ་ངོ་སྤྲོད་ཞུས་ཟིན་པ་དེ་གལ་ཏེ་བསྐྱར་དུ་ངོ་སྤྲོད་བྱེད་ཡོད་དུས་དེའི་ཁྲིམས་འཆར་དེ་ང་ཚོ་གལ་ཆེན་པོ་ཞིག་བརྩི་གི་ཡོད། ད་ལྟ་ཅི། ད་སྔོན་མ་ཡིན་པས་ན་ཨ་རིའི་གྲོས་ཚོགས་ནང་ལོགས་ལ་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་མཁན་ཤུགས་ཆེ་ཤོས་ཅིག་ད་ལྕམ་ནན་སི་པེ་ལོ་སི་རེད་བསྡད་ཡོད་དུས་སྐུ་ངོས་དེ་རིང་མཇལ་འཕྲད་གནང་ཡིན་ས་རེད་ཨ་ནི་ད་ལྟའི་སྐབས་སུ་སྤྱི་མཐུན་ཚོགས་པ་མང་མོས་ཆགས་ཨ་ནི་སྤྱི་མཐུན་ཚོགས་པ་གི་ད་ཅིག་ཚོགས་གཙོ་ཅིག་སླེབས་བསྡད་རེད Kevin McCarthy།
ཁོ་རང་མཉམ་དུ་ལ་ཅིག་རྒྱབ་སྐྱོར་འཚོལ་ཡ་རེད་ཨ་ནི། ཐབས་ལམ་འདྲ་བོ་ཅིག་གང་འདྲ་འདྲ་བོ་ཅིག་གནང་གི་ཡོད་ན་དེ་སྔོན་མ་ཡོད་པ་དེ་ད་ལྟ་གི་གནས་སྟངས་དེ་ལ་ཡང་ཅིག་བལྟས་ཅི་ཐོག་ནས་དཀའ་ངལ་འཕྲད་པ་འདྲ་བོ་དེ་འདྲ་ཅིག་ཡོང་གི་ཡོད་ན་མེད་ན། ད་ཁ་སང་ང་ཚོ་ཅིག་མཇལ་ཡ་གི་གོ་སྐབས་འདྲ་བོ་ཅིག་བཙལ་བ་རེད་ཡིན་ནས་ད་ཁ་སང། State of the Union ཨ་རིའི་སྲིད་འཛིན་གྱི་གསུང་བཤད་གནང་ཡ་དེ་ག་ལོ་གཅིག་གི་གསུང་བཤད་གནང་ཡ་དེ་འཁེལ་གྱི་ཡོད་དུས་ཙམ་པ་ཁོང་ཚོ་ཐུགས་བྲེལ་ཆེན་པོ་ཆགས་བྱས་ད་རིང་ང་ཚོ་མཇལ་ཐུབ་མ་སོང། དེ་མ་འོངས་པ་བྱེད་ཡག་གི་དེ་བྱས་ཡོད་ཡིན་ནས། Kevin McCarthy དང། Kevin McCarthy དང། ཡིན་ནས་ད་ལྟ་ཁྲིམས་འཆར་འདོན་གནང་མཁན་དེ་གྲོས་ཚོགས་འོག་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ཚོགས་གཙོ Michael McCaul ཆགས་ཀྱི་ཡོད་རེད། ཨ་ནི་ཁོ་རང་སྤྱི་མཐུན་ཚོགས་པའི་གི་ཡང་རྒན་པ་ཅིག་ཆགས་ཀྱི་ཡོད་དུས་ཙམ་པ་ད་རིང་ཁོ་རང་མཇལ་བྱས་ནི་ང་ཚོ་ཁྲིམས་འཆར་དེ་སྤྲད་པའི་དེ་ག་ནས་ཤུགས་རྒྱག་ཡ་དང་ཨ་ནི་མ་འོངས་པ

ཨ་རིའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་མཇལ་འཕྲད་གནང་ཡོད་རེད་དེ་ནང་བཞིན་གྱིས་ད་ལྟ་རྒྱ་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་གྲོས་འགོ་བཏོན་མཁན་གྱི་དེ་འབྲེལ་གྱི་གྲོས་ཚོགས་འཐུས་མི་མང་པོ་ཅིག་མཇལ་འཕྲད་གནང་ཤག་ཨ་ནི་དེ་ནང་བཞིན་གྱི་ཨ་རིའི་སྲིད་འཛིན་ལས་ཁུངས་ཟེར་ན་རེད་ཨ་ནི་ཕོ་བྲང་དཀར་པོ་གི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་དེ་འདྲ་ཅིག་འདུག་དེ་བྱེད་དུས་ཨ་ནི་ཕོ་བྲང་དཀར་པོ་གི་འབྲེལ་ཡོད་མི་སྣ་སུ་སུ་དང་མཇལ་འཕྲད་གནང་ཡོད་པ་ཡིན་ན་ཨ་ནི་གོ་བསྡུར་འདྲ་པོ་བཀའ་བསྡུར་འདྲ་པོ་ག་རེ་གནང་བྱུང་ཡིན་ན།
ད་ཕོ་བྲང་དཀར་པོའི་གི་ལས་བྱེད་དེ་ཁོ་རང་དང་ཕྱི་སྲིད་ལས་ཁུངས་ཀྱི་དམིགས་བསལ་འབྲེལ་མཐུད་པ་ཁོང་ཚོ་ལྷན་རྒྱས་བྱས་པ་རེད། ད་རིང་དེ་ཁོ་རང Director རྒན་པ་ཅིག་འགན་འཛིན་རྒན་པ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཙམ་པ་ནམ་རྒྱུན་ཡིན་པ་ཡིན་ན་ང་ཚོ་ཕོ་བྲང་དཀར་པོའི་ནང་ལོར National Security Council གི Kurt Campbell བྱེད་ཀྱི་ཡོད་རེད། དེ་ཡིན་དུས་ད་རིང་ཁོང་དང་ཁོང་གི་ད་ལྟ་ལས་བྱེད་རྒན་པ་དེ་དང་དམིགས་བསལ་འབྲེལ་མཐུད་པ་ལྷན་རྒྱས་བྱས་པ་རེད། ཁོང་གཉིས་ལ་ང་ཚོས་ཞུ་ཡག་གི་གནད་དོན་ཚང་མ་ལོ། གཅིག་གྱུར་འདྲ་བ་ཞིག་ག་འདིར་ཨ་རིའི་གི་ཁྲིམས་འཆར་སྔོན་མ་ཁྲིམས་གཏན་འབེབས་བྱེད་ཟིན་པ་བོད་དོན་གི་ཐོག་ལ་དེའི་གི་ནང་དོན་གི་ཨ་ནི་གནད་དོན་འདི་གའི་དེ་མཇུག་སྐྱོང་ཡོང་ཡག་ཆེད་དུ་སྙན་སེང་ཞུ་བ་ཡིན། ལགས་སོ། ཕོ་བྲང་དཀར་པོ་ནང་ལོགས་ལ་ཕེབས་པ་གལ་བྱུང་བ་ཡིན་ན།
ཕོ་བྲང་དཀར་པོའི་དམིགས་བཀར་བཅར་དགོས་ཡོད་མ་རེད་ག་རེ་ཟེར་ན་ད་རེས་ང་ཚོ་དོན་དག་དེ་ཁོ་རང་ཚོ་ལས་དུས་ཚོད་ཞུ་བའི་སྐབས་དེ་ཕྱི་སྲིད་ལས་ཁུངས་ལ་ཡང་མཉམ་དུ་བྱེད་ཀྱི་ཡོད་དུས་ཙམ་པ་ལ་ད་ཡིན་གཅིག་མིན་གཅིག་ཕོ་བྲང་དཀར་པོ་ལ་འགྲོ་དགོས་ཡ་དང་མ་འགྲོ་དགོས་ཡ་དེ་ཚོ་ང་ཚོ་གནད་འགག་ཆེན་པོ་བརྩི་གི་ཡོད་མ་རེད། ལགས་སོ། སྐུ་ངོ་ད་ལྟ་འདི་ལྟ་དུས་སྲིད་འཛིན་ལས་ཐོག Joe Biden མཆོག་གིས་ཁོ་རང་སྲིད་འཛིན་འོས་འདེམས་བྱུང་པ་ཡིན་ན་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་མཇལ་འཕྲད་གནང་གི་ཡིན་ཅེས་གསུངས་ཡོད་རེད། ཨ་ནི་གཅིག་ད་ད་ལྟ་ཁོང་གིས་ཁས་ལེན་བྱས་པ་དེ་སྒྲུབ་ཐུབ་ཡ་སྐོར་ལ་ཨ་ནི་སྲིད་སྐྱོང་གི་གནས་སྟངས་ག་འདྲ་འདྲ་བོ་ཅིག་གཟིགས་གནང་གི་ཡོད་ན།
ད་ཕྱོགས་གཅིག་ནས་བྱས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་འདས་པའི་ལོ་གཉིས་དང་ཕྱེད་ཀ་གསུམ་མ་ཟིན་རིང་ལ་ཕར་ཚུར་ཆིབས་བསྒྱུར་ཞེ་དྲག་གནང་ཡོད་མ་རེད་ཨ་ནི་ད་ལྟའི་དགུང་ལོ་བརྒྱད་ཅུ་གྱ་བདུན་ཕེབས་ཡོང་སོང་ཙང་སྐུ་གཟུགས་གནས་བབ་དང་འདི་འདྲའི་གི་ཐོག་ནས་ཨ་ནི་ཕྱི་རྒྱལ་ལ་ཡ་ཕར་ད་ཐག་རིང་པོ་ཆིབས་བསྒྱུར་ནས་འཛུལ་དགོས་ངེས་ཞེ་པོ་ཅིག་བྱུང་ན་མ་གཏོགས་རྗེས་ཀྱི་ཨ་ནི་ཆིབས་གནང་ཡག་གི་དགོངས་པ་མེད་དུས་ཙམ་པ་ལ་ཨ་ནི President Biden གི་རྒྱ་གར་ངོས་ལ་ཕར་ཕེབས་ཡ་དགོས་དགོས་བྱུང་ཡོད་མ་རེད་དེ་ནང་བཞིན་རྒྱལ་བ་རིན་པོ་ཆེ་ཚུར་ཆིབས་གནང་གི་མེད་དུས་ཙམ་པ་ད་ལྟ་བར་དུ་འབྲེལ་བ་དེ་བྱུང་ཐུབ་ཡོད་མ་རེད་ཡིན་ནའི་འདིའི་སྒང་ལ་ཡང་ཨ་ནི་ཆིབས་བསྒྱུར། ད་རིང་ང་ཚོ་བཀའ་མོལ་བྱུང་སོང། Speaker Pelosi ལྷན་རྒྱས་ལ་བཀའ་མོལ་བྱུང་སོང། དེ་འདྲ་བྱས་རྗེས་སྲིད་འཛིན་གྱི་ངོས་ནས་སྐུ་མདུན་ལ་ཡང་མཇལ་འཕྲད་ཞུ་ཡ་དེ་ཚོ་དཔེ་མི་སྲིད་དགའ་བའི་ཐོག་ནས་གནང་གི་རེད་གསུང་གི་འདུག་ཡིན་ན་ཡང་ད་ཨ་ལས་དངོས་སུ་མཇལ་འཕྲད་ཞུ་ཐུབ་དང་མི་ཐུབ་ཟེར་ཡ་ཚོ་ཡང་ཁོ་རང་གནས་སྟངས་གཅིག་རེད་བ། དཔེར་ན། ད་ལོ་ཕྱི་ཟླ་དགུ་བ་བཅུ་བའི་ནང་ལོ་ལ་ཡང G20 གི་ཚོགས་འདུ་དེ་ལ་སྲིད་འཛིན་ཕར་ཕེབས་ཡག་གི་བཀའ་མོལ་ཞུས་ཡོད་རེད། ཡིན་ན་ཡང་སྐབས་དེ་དུས་ཙམ་པ་ལ་ཡང་རྒྱལ་ཁབ་མང་པོ་ཞེ་པོ་གཅིག་གི་མགོ་ཁྲིད་མང་པོ་གཅིག་འཛོམས་བྱས་དེ་བྱེད་དགོས་ཡོད་དུས་ཡང་སྟབས་བདེ་བོ་ཡོང་གི་ཡོད་མེད་ང་ཚོ་ཞུ་ཤེས་ཀྱི་མ་རེད་ཨ་ནི་རྒྱ་གར་གི་གཞུང་གི་དགོངས་པ་དང་མཐུན་པ་གཅིག་ང་དང་བཅས་ཡོང་དགོས་ཀྱི་རེད་པ་ཡིན་པ་ཡིན་ན་མ་འོངས་པ་ང་ཚོ་ད་ལྟ་དེ་ག་འདྲ་བྱེད་དགོས་ཀྱི་ཡོད་མེད་དེ་ཚོའི་སྒང་ལ་ད་ལྟ་གོ་བསྡུར་བྱེད་བཞིན་པ་ཡིན།
ལགས་སོ། ད་ད་ལྟ་ཅི།

འཛིན་སྐྱོང་སྒང་ལ་རྡ་རམ་ས་ལ་འཛིན་སྐྱོང་སྒང་ལ་གཏང་དགོས་ཐུག་སོང་ཟེར་འདི་འདྲ་ཅིག་གསུངས་གནང་གི་འདུག་འདི་བཤད་དུས་ཨ་ནི་སྤྱིའི་རྩ་དོན་དང་ཆབ་སྲིད་ཀྱི་ཐོག་ལ་ནུས་པ་ཆ་ཚང་གཅིག་པུ་མཐོང་བ་བྱུང་ཡོད་ནམ་མེད་ན།
དེ་ང་ཚོ་ད་དམངས་གཙོའི་གི་ལམ་སྲོལ་ཅིག་འགྲོ་བསྡད་ཡོད་རེད་བཙན་བྱོལ་སྤྱི་ཚོགས་གཞན་དང་མ་འདྲ་བའི་ང་ཚོའི་གི་སྒྲོམ་གཞི་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ཁོ་འཛིན་སྐྱོང་སྒང་ལ་དུས་ཚོད་མ་བཏང་རང་བཏང་ལ་ཕྱོགས་གཅིག་ནས་ད་ནི་ཕྱི་ཉིན་ལོ་ང་ཚོ་སླེབས་པ་ནས་བྱས་བྱས་ནད་ཡམས་འདི་ཁྱབ་བསྡད་ཡོད་རེད། ཕར་ཚུར་ཆབ་སྲིད་སྒང་ལ་ཡར་ལས་དོན་བྱེད་མཁན་འགྲོ་བ་ཡིན་ནའི་ཕར་ཚུར་འགྲོ་ཡ་གི་དཀའ་ངལ་དེ་འཕྲད་བསྡད་ཡོད་རེད། དེ་ཡིན་དུས་ཙམ་པ་ལ། ང་ཚོའི་ཚོགས་འདུ་ཚོ་མང་ཆེ་བ་ཅིག་དྲ་རྒྱའི་གི་བརྒྱུད་ནས་ཚོགས་འདུ་ཚོགས་པ་མ་གཏོགས་ཅིག་དངོས་སུ་མི་ཐུག་ཡ་གི་གོ་སྐབས་ཁོ་རང་ཡོད་མ་རེད། འདི་གི་གནས་སྟངས་འདི་གི་འོག་ནས་ད་ང་ཚོ་ག་རེ་བསམ་བློ་བཏང་དགོས་ཀྱི་རེད་ཟེར་ན་གདོང་ལེན་བྱེད་ཡ་ག་ཚོད་བྱུང་བ་ཡིན་ན་འདི་གོ་སྐབས་ལ་ག་འདྲས་བསྒྱུར་དགོས་ཀྱི་འདུག་ཟེར་ཡ་བསམ་བློ་བཏང་ཡ་དེ་རེད། སྐབས་དེ་དུས་ཕར་ཚུར་འགྲོ་ཐུབ་ཀྱི་མེད་དུས་ཙམ་པ་ད་འཛིན་སྐྱོང་སྒང་ལ་ཡར་དུས་ཚོད་མ་བཏང་རང་བཏང། ག་རེ་ཟེར་ན་འཛིན་སྐྱོང་དེ་ཡང་ད་ཚགས་ཚུད་པོ་དང། ཅིག་སྤུས་དག་པོ་ཅིག་ཡོང་དགོས་ཀྱི་ཡོད་པ་ཡིན་ན། དེའི་ནང་ལོགས་ལ་ད་ལྟ་ཡིན་པ་ཡིན་ནའི་ང་ཚོ་འཛིན་སྐྱོང་སྒང་ལ་དུས་ཚོད་བཏང་གི་ཡོད་ད་ཕལ་ཆེར་ད་ལྟ་ནས་བྱས་བྱས་ཟླ་བ་གསུམ་ཅིག་དུས་ཚོད་བཏང་བ་ཡིན་ན་ཕལ་ཆེར་ཕལ་ཆེར་ང་ཚོ་འཛིན་སྐྱོང་གི་ལས་ཀ་མང་ཆེ་བ་གཅིག་ཧྲ་ཏ་ཏ་གྱིས་དང་ད་ལྟའི་བཀའ་ཤག་འདི་གི་བསམ་བློ་འདི་ག་རེ་རེད་ཟེར་ན། བོད་པས་གིས་ང་ཚོ་གྲངས་ཐོ་འདི་གལ་ཆེན་པོ་ཅིག་བརྩི་གི་མི་འདུག་བ། ག་དུས་ཡིན་ནའི་ག་ཚོད་ཡོད་རེད་ཟེར་ན་ཡང་མེད་ན་མང་པོ་རེད་ཟེར་མང་པོ་ག་ཚོད་རེད་ཟེར་ན་བཤད་ཡ་ཡོད་མ་རེད་ཡང་མེད་ན་ཉུང་ཉུང་རེད་ཡང་ཉུང་ཉུང་ག་ཚོད་རེད་ཟེར་ན་ཏག་ཏག་བཤད་ཡ་ཡོད་མ་རེད་དེ་ཡིན་དུས་ཙམ་པ། གྲངས་ཐོ་འདི་དཔེ་མི་སྲིད་གལ་ཆེན་པོ་བརྩི་གི་ཡོད་མ་འོངས་པ་སྲིད་ཇུས་ག་འདྲས་གཏན་འབེབས་བྱེད་དགོས་ཀྱི་རེད་མ་འོངས་པ་ལས་གཞི་ག་འདྲས་བང་སྒྲིག་དགོས་ཀྱི་རེད། དེ་ནས་ལྷག་པར་དུ་འབྱུང་འགྱུར་གྱི་ལོ་ལྔ་བཅུ་བཅོ་ལྔ་ནང་ལོགས་ལ་ང་ཚོ་བོད་པའི་སྤྱི་ཚོགས་གནས་སྟངས་ག་འདྲ་ཆགས་ས་རེད་འདི་ལ་གདོང་ལེན་བྱེད་དགོས་ཡ་གི་གནས་སྟངས་ཚོ་ད་ལྟ་ནས་ཚོད་དཔག་ཐུབ་པ་ཡིན་ན་ཨ་ནི་ད་ལྟ་ནས་ང་ཚོ་དེ་སྔོན་འགོག་གི་ལས་གཞི་ཚོ་སྤེལ་ཡ་ཡོང་གི་རེད་པ་ད་ནད་ན་ཚ་དེ་གཅིག་པ་གཅིག་རྐྱང་རེད་དེ་ཡིན་དུས་ཙམ་པ་ལ་དེའི་གི་གནད་འགག་གཅིག་བྱས་དེ་ནས་སྒྲོམ་གཞི་ཡག་པོ་ཅིག་བཟོ་དགོས་ཀྱི་ཡོད་རེད། ལས་ཀ་ག་རེ་བྱས་པ་ཡིན་ན་སྒྲོམ་གཞི་ཡག་པོ་ཞིག་མེད་པ་ཡིན་ན་ཨ་ནི་མི་རེ་རེ་རེ་ལས་དོན་ཚན་པ་ཐག་གཅོད་རེ་རེ་རེ་བྱེད་དང་སྒྲོམ་གཞི་མི་འདྲ་མི་འདྲ་བྱས་བྱས་ཕྱིན་པ་ཡིན་ན་དེ་ད་ལྟ་བསྡད་ཀྱི་ཡོད་མ་རེད་དེ་སྒྲོམ་གཞི་ཡག་པོ་ཅིག་བྱེད་ཡ་བྱས་དེ་ནས་ཨ་ནི་འགྲོ་ལུགས་དེ་ཚད་དང་ལྡན་པ་ཞིག་ད་དེ་གས་གསུམ་དེ་གྲངས་ཐོ་སྒྲོམ་གཞི་འགྲོ་ལུགས་དེ་གས་དེ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་གི་ད་ལོ་ལྔའི་དེ་ནང་ལོགས་ལ་ཚད་དང་ལྡན་པ་གཅིག་བཟོ་ཡས་དང་མ་འོངས་པ་སྲིད་སྐྱོང་སུ་འདྲ་ཞིག་ཕེབས་པ་ཡིན་ནའི་དེའི་ལོགས་སྒང་དུས་ཚོད་ཞེ་དྲག་བཏང་མ་དགོས་པར་བྱས་ལམ་སང་ཕྱག་ལས་གནང་ཆོག་ཆོག་ཅིག་ལས་བྱེད་ཚོ་ཡིན་པ་ཡིན་ནའི་ཨོ་ད་སྒྲོམ་གཞི་འདི་འདྲས་རེད། གྲངས་ཐོ་འདི་འདྲས་ཡོད་རེད། གདོང་ལེན་བྱེད་དགོས་ཡ་འདི་འདྲས་འདུག་ད་ལས་གཞི་ག་འདྲས་སེ་བང་བསྒྲིག་གི་ཡིན་ཟེར་ན་མ་འོངས་པ་སྲིད་སྐྱོང་སུ་ཕེབས་པ་ཡིན་ནའི་ཁོ་རང་འོས་གཞི་ལངས་པའི་སྐབས་ལ་མི་མང་ལ་ཁས་ལེན་གནང་བ་ཡོང་གི་རེད་དེ་ནང་བཞིན་སོ་སོའི་དགོངས་པ་ཡོང་གི་རེད་པ་དེ་གཞིར་བཟུང་བྱས་ལས་ཀ་བྱེད་དེ་གའི་གཞི་དེ་ཚགས་ཚུད་པོ་བྱུང་བ་ཡིན་ན་སྒྲིག་འཛུགས་ཀྱི་འདི་འདྲ་བོ་ཕྱིན་པ་ཡིན་ན་ང་ཚོ་ཡག་པོ་འགྲོ་ཐུབ་ཀྱི་རེད། ལགས་སོ་འཛིན་སྐྱོང་དང་འབྲེལ་ཡོད་ཐོག་ལ་བཀའ་མོལ་གནང་དུས་སྐབས་སུ་ད་ལྟ་འདི་སྐབས་སུ་ཁོང་སྲིད་སྐྱོང་གིས་ཨ་ནི་ཐུགས་འགན་མང་པོ་ཅིག་བཞེས་གནང་དགོས་ཀྱི་ཡོད་རེད་ལྷག་པར་དུ་ཅིག་བཀའ་བློན་གསུམ་ཅིག་ད་དུང་ཅིག

ཡིན་ན། གང་ཡིན་ཟེར་ན་ད་ད་ལྟ་སྤྱི་ཟླ་གསུམ་པ་ནང་ལོགས་ལ་བོད་མིའི་གྲོས་ཚོགས་ཀྱི་སྐབས་སུ་རེད་དགུན་དུས་ཀྱི་གྲོས་ཚོགས་ཟེར་གི་འདུག་བ་དེ་གཅིག་ཚོགས་དགོས་རེད་སྐབས་དེ་དུས་ཀྱི་ཐབས་ལམ་འདྲ་པོ་འཚོལ་ཡག་འདྲ་པོ་གི་ཡོད་ན་མེད་ན།
ད་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་དགོངས་པ་བཞེས་རེད་མ་གཏོགས་གཅིག་གིས་བཀའ་ཤག་གི་ངོས་ནས་བཙན་བཀའ་བཏང་ས་གང་ཡང་ཡོད་མ་རེད་པ། བཀའ་ཤག་ངོས་ནས་འོས་མི་བཏོན་ཆོག་ཆོག་ཡོད་ཟེར་ནས་ཞུ་བསྡད་ཀྱི་ཡོད་སྔོན་མ་འོས་མི་བཏོན་པ་རེད་དེ་ནང་ལོགས་ནས་གསུམ་འདེམས་ཐོན་བྱུང་བ་རེད་ཁག་གཅིག་འདེམས་ཐོན་བྱུང་ཡོད་མ་རེད་ད་ཡང་བསྐྱར་འོས་མི་བཏོན་པ་ལ། ཨ་ནི་ད་ལྟའི་གི་གནས་སྟངས་འདིའི་འོག་ནས་ཨ་ནི་ཅིག་ཁྲིམས་དང་སྒྲིག་གཞི་ལ་ཡང་གོ་བ་ལེན་ཕྱོགས་སྣ་ཚོགས་ཅིག་ཡོང་བསྡད་ཀྱི་ཡོད་དུས་ཙམ་པ་ལ་འདི་གྲོས་ཚོགས་ཀྱི་ངོས་ནས་གསལ་པོ་བཟོ་དགོས་ཡག་གི་གནས་སྟངས་ཅིག་རེད། གྲོས་ཚོགས་ནས་ད་རིང་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་འདི་ནང་ལོགས་ལ་ཁྲིམས་དང་སྒྲིག་གཞི་གི་ཐོག་ནས་གནས་སྟངས་གསལ་པོ་ཅིག་ཆགས་པ་ཡིན་ན་བཀའ་ཤག་ངོས་ནས་འོས་མི་བཏོན་ཆོག་ཆོག་ཡིན། ནོར་སོང་ཨ་ནི་དེ་ནང་བཞིན་ཅིག་ད་ལྟ་ཆེས་མཐོའི་ཁྲིམས་ཞིབ་པ་ཅིག་བསྐོ་དགོས་ཀྱི་ཡོད་ས་རེད་པ་ད་འདི་ལ་ཡང་ཅིག་འོས་ཆོས་མང་པོ་ཞེ་པོ་ཅིག་ཚང་དགོས་ཀྱི་ཡོད་པའི་གི་དེ་འདྲའི་གི་གནས་སྟངས་འདུག་དེ་ཚོ་ཡང་ཅིག་དཀའ་ངལ་འདྲ་བོ་འཕྲད་སྲིད་ཀྱི་རེད་པས་ཅིག་ད་ལྟ་ལམ་ཁ་འདྲ་བོ་ཅིག་བཟོ་བསྡད་ཀྱི་ཡོད་ན། ད་དེ་ཚོའི་ཐོག་ལ་དེའི་སྔོན་གྱི་གྲོས་ཚོགས་དེ་ནང་ལོགས་ལ།
ཆེས་མཐོའི་ཁྲིམས་ཞིབ་ཁང་ངོས་ནས་བཅའ་ཁྲིམས་བསྐྱར་བཅོས་བྱེད་གནང་ཕེབས་པ་རེད་ད་དེ་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཐད་ཀར་གྲོས་ཚོགས་ལ་བསྣམས་ས་མེད་དུས་ཙམ་པ་ལ་བཀའ་ཤག་བརྒྱུད་ནས་ཡར་འཁྱེར་ཡོང་དགོས་ཀྱི་ཡོད་རེད་པ་དེ་བཀའ་ཤག་གིས་ཡར་འཁྱེར་བ་རེད། སྐབས་དེ་དུས་གནས་སྟངས་ག་རེ་ཆགས་ཡོད་མེད་ཁྱེད་རང་ཚང་མ་ལ་མཁྱེན་བཞིན་པ་རེད་པ་དེ་ཡིན་དུས་ཙམ་པ་ལ་ཁྲིམས་ཞིབ་ཁང་གི་འདིའི་ཐབས་ལམ་གཅིག་ད་འོས་ཆོས་ཀྱི་གནས་སྟངས་འདིའི་ཐོག་ནས་ཨ་ནི་ཐབས་ལམ་གཅིག་བཏོན་ནས་མར་འཁྱེར་ཡོང་དུས་གལ་སྲིད་འདི་འདོད་པ་མེད་པ་འདྲ་བོ་ཅིག་ཡིན་པ་ཡིན་ནའི་གྲོས་ཚོགས་ནང་ལོགས་ལ་ག་རེ་ཞིག་བཟོ་བཅོས་བྱས་ནས་འགྲིག་གི་ཡོད་རེད་ཡིན་ནའི་ད་འདི་བྱེད་ཐུབ་ཡོད་མ་རེད་འདི་བྱེད་ཐུབ་མེད་དུས་ཙམ་པ་ལ་ཨ་ནི་ཁྲིམས་དཔོན་བསྐོ་གཞག་བྱེད་ཡག་གི་གནས་སྟངས་དེ་འགག་བསྡད་ཡོད་རེད་པ་འདི་གྲོས་ཚོགས་ཀྱི་ལས་འགན་ཆགས་བསྡད་ཀྱི་ཡོད་རེད་མ་གཏོགས་འཛིན་སྐྱོང་གི་ལས་ཀ་ཆགས་ཀྱི་ཡོད་མ་རེད།

དེ་གཞན་ཡིན་ན་ཨ་ནི་དེ་གིས་ཡང་ཅིག་རྒྱ་བོད་བར་ལ་གྲོས་མོལ་ཡོང་ཡག་ལ་ཅིག་ཕན་ཐོགས་འདྲ་བོ་ཅིག་ག་འདྲ་ཡོང་གི་ཡོད་ན། དེ་ཕན་ཐོགས་ཡོང་གི་ཡོད་པའི་གི་རྒྱུ་མཚན་གཏན་ནས་ང་ཚོ་ཤེས་ཀྱི་ཡོད་རེད་ག་རེ་ཟེར་ན་ཉིས་སྟོང་བཅུ་ནས་བཟུང་ད་ལྟ་བར་དུ་གང་ཡང་བྱུང་ཡོད་མ་རེད་པ། དེ་ཡིན་ཟེར་ད་རྒྱ་ནག་གིས་ག་དུས་ཡིན་ནའི་བོད་དེ་རྒྱ་ནག་ཆ་ཤས་རེད་ཟེར་དང་མི་ཟེར་ད་ག་ནར་མངའ་དབང་དེ་སྐོར་ཡང་རྩོད་བསྡད་ཀྱི་ཡོད་རེད་པ། དེ་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་ཡིན་པའི་གནས་བབ་འདི་ད་ང་ཚོ་བོད་པ་གཅིག་པོ་གིས་བཤད་བཤད་པ་མ་རེད་པ་ང་ཚོ་བོད་པའི་གི་རྩིས་དཔོན་ཞྭ་སྒབ་པ་ནས་བྱས་ནས་ཨ་ལས་བཙན་བྱོལ་ནས་མར་སླེབས་ནས་རྩིས་དཔོན་ཞྭ་སྒབ་པ་ནས་བྱས་བྱས་ཨ་ནི་ང་ཚོ Professor Dawa Norbu རེད་དེ་ཡང་ན་ཚེ་རིང་ཤཱཀྱ་རེད་ཨ་ནི་འབྲི་གུང་ཆེ་ཚང་རིན་པོ་ཆེ་དང་མང་པོ་གཅིག་གིས་བོད་ཀྱི་ལོ་རྒྱུས་བྲིས་ཡོད་རེད་དེའི་གནས་སྟངས་དེ་གཅིག་རེད་ད་དེང་སང་ཕྱིའི་མི་གི་ནུབ་ཕྱོགས་ཀྱི་མི་དང་དེ་ནང་ནས་ལྷག་པར་དུ་རྒྱ་རིགས་གཅིག་གི་ལོ་རྒྱུས་ཀྱི་གནས་བབ་ཞིབ་འཇུག་ཚད་ལ་ལྡན་པ་བྱས་བྱས་བོད་དེ་རྒྱ་ཁོངས་ཚུད་མྱོང་མི་འདུག་ཟེར་ཡག་གི་གནས་སྟངས་དེ་ང་ཚོ། གཅིག་ནས་རྒྱ་ནག་ལ་གོ་བརྡ་སྤྲད་དགོས་ཀྱི་ཡོད་རེད། གཉིས་ནས་རྒྱལ་སྤྱིའི་སྤྱི་ཚོགས་ལ་གོ་བརྡ་སྤྲད་དགོས་ཀྱི་འདུག་རྒྱལ་སྤྱིའི་སྤྱི་ཚོགས་ལ་ག་རེ་ལབ་ཀྱི་ཡོད་ཟེར་ན། ཁྱེད་རང་ཚོ་གིས་རྒྱ་ནག་གིས་བཤད་ཟིན་ལབ་པ་ནང་བཞིན་བྱས་བྱས་བོད་དེ་རྒྱ་ནག་གི་ཆ་ཤས་རེད་ཟེར་ནས་ལབ་ཡོང་དུས་ཙམ་པ་ལ་རྒྱལ་སྤྱིའི་གི་ཁྲིམས་དང་འགལ་གྱི་འདུག་གདའ། ག་རེ་ཟེར་ན། ང་ཚོ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བར་ལ་ཆིངས་ཡིག་གཅིག་མ་གཏོགས་ཡོད་མ་རེད། གྲོས་མཐུན་གྲོས་མཐུན་དོན་ཚན་བཅུ་བདུན་ཟེར་ཡ་དེ་གཅིག་མ་གཏོགས་ཡོད་མ་རེད། གཅིག་དེ་ཡང་ཨ་ནི་ཆབ་མདོ་བཙན་འཛུལ་བྱས་ཚར་བའི་རྗེས་ལ་ཡ་ཨ་ནི་བཞག་བཅུག་པ་ཡིན་སོང་ཙང་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་ཚོའི་དེ་ཚོའི་ཕྲན་ག་དེ་ཁྲིམས་མཐུན་ཅིག་མ་རེད། དེ་ཡིན་དུས་ཙམ་པ་རྒྱལ་སྤྱིའི་ཁྲིམས་དེ་ལག་བསྟར་བྱེད་དགོས་ཀྱི་ཡོད་ན་ཨ་ནི་འཛམ་བུ་གླིང་གཞན་པར་ལག་བསྟར་བྱེད་དགོས་བྱས་བོད་ནང་ལ་ལག་བསྟར་བྱེད་མ་དགོས་པའི་གནས་སྟངས་ཆགས་ཀྱི་ཡོད་མ་རེད་བ། དེའི་སྔོན་མ་ཅིག་རྒྱ་བོད་བར་གྲོས་མོལ་བྱས་དེ་དེའི་སྐབས་སུ་ད་རྒྱ་ནག་གི་ངོས་ནས། ལོ་རྒྱུས་ཐོག་གི་གནས་བབ་དེ་དང་ཨ་ནི་བོད་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་ཡས་ཀྱི་དེ་བསམ་ཚུལ་དང་ལྟ་གྲུབ་དེ་གཉིས་ལ་རྦད་དེ་འགག་རྩ་ཆེ་ཤོས་ཅིག་ཐུག་བསྡད་འདུག་དེ་ཚོ་ལ་ཁོ་ཚོ་རྦད་དེ་འདྲོགས་འདྲོགས་འདུག་ཟེར་ཡས་ཀྱི་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་ཁོང་གིས་འགའ་བ་དེ་འདྲ་ཅིག་གསུངས་གནང་འདུག་ཨ་ནི་ད་འདིའི་སྐབས་སུ་ལོ་རྒྱུས་དེ་ལ་ཤུགས་ཆེ་སེ་ཅིག་གླེང་བ་ཡིན་ན་རྒྱ་ནག་འདྲོགས་ཡས་ཀྱི་གནས་སྟངས་ཆགས་ཀྱི་ཡོད་མ་རེད་པས་ལགས། ད་ལྟའི་འགྲོ་བ་མ་རབས་དེ་ང་ཚོ་ལྟ་ཡག་རེད་པ། ད་ལྟའི་ཟླ་བ་གཅིག་གཉིས་གསུམ་བཞི་ལྔ་ལོ་གཅིག་སྲིད་དང་དགུ་དང་ཨ་ནི་འགྲོ་གི་འདུག་གས་དེའི་གནས་སྟངས་ལ་བལྟས་བྱས་ཨ་ནི་ཚུར་ཡ་ལན་ཚད་ལྡན་ཅིག་བྱེད་ཀྱི་འདུག་གས་དེ་ང་ཚོ་ལྟ་ཡག་རེད་མ་གཏོགས་བྱེད་ཀྱི་ད་ལྟ་འདི་ཡིན་དགོས་རེད་འདི་ཡིན་དགོས་རེད་ཟེར་བཤད་ཐུབ་ཁག་པོ་རེད། བྱེད་ཀྱི་ཅི་ད་ལྟ་དེ་ད་ལྟ་ལངས་ཕྱོགས་དེ་འདྲ་ཅིག་འཛིན་དགོས་ཡ་ཅི་དེ་ད་ད་ལྟ་བོད་བོད་ཀྱི་སྤྱི་ཚོགས་ནང་ལོགས་ལ་ཡ་མཐུན་མཐུན་པོ་ཡོང་ཡ་གི་ཆེད་དང་ཅིག་ཅིག་ག་རེ་ཟེར་དགོས་རེད་ཅིག་དོན་ཚན་ཁག་བརྒྱད་ལ་བརྟེན་ནས་ལངས་ཕྱོགས་དེ་ལངས་པ་ཡིན་ཟེར་གྱི་འདུག་ཨ་ནི་མཐུན་པོ་ཡོང་ཡག་གི་ཆེད་དུ་ཅིག་རྒྱུ་མཚན་ཅིག་ཡིན་ན་ད་ལྟ་དེ་ལོ་རྒྱུས་ཐོག་ཏུ་བོད་རང་བཙན་རེད་ཟེར་ཡག་གི་རྒྱུས་བསྒྲགས་བྱེད་དགོས་ཡ་དེ། ཟེར་བ་དང་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་མང་ཉུང་ལ་མ་ལྟོས་པའི་གི་ལངས་ཕྱོགས་གཉིས་ཡོད་པ་རེད་པ་ཉུང་མཐའ་ལ་རང་བཙན་དང་དབུ་མ་ཟེར་ཡོད་པ་རེད་དེ་ཡིན་དུས་ཙམ་པ་ལ་རང་བཙན་བཤད་མཁན་ཡིན་པ་ཡིན་ནའང་རྒྱལ་བ་རིན་པོ་ཆེས་སྔོན་མ་ནས་བཀའ་གནང་གི་ཡོད་རེད་ཁྱེད་ཚོ་རང་བཙན་འཐབ་རྩོད་བྱེད་མཁན་ཡིན་དུས་ཙམ་པ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ག་རེ་ཡིན་པ་དེ་སྒྲུབ་དགོས་རེད་ཟེར་ནས་འདི་གསུང་གི་ཡོད་དུས་ཙམ་པ་ལ་ད་རང་བཙན་རྩོད་མཁན་སུ་ཡིན་པ་ཡིན་ནའང་བོད་རང་བཙན་གྱི་གནས་བབ་ཐོག་ལ་འགྲེལ་བཤད་བརྒྱབ་པར་དངོས་གནས་བཤད་ན་ལས་འགན་ཆགས་བསྡད་ཡོད་རེད་པ། དེ་ས་དབུ་མ་ཡིན་པ་ཡིན་ནའང་མ་འོངས་པ་དབུ་མའི་གི་ཐོག་ནས་ཐབས་ལམ་འཚོལ་གྱི་ཡིན་ཟེར་དགོས་རེད་མ་གཏོགས་འདས་པའི་ལོ་རྒྱུས་ཀྱི་ཐོག་ནས་དབུ་མ་རྩོད་པའི་རྒྱུ་མཚན་ལ་བརྟེན་ནས་འདས་པའི་གི་བོད་དེ་རྒྱ་ནག་ཆ་ཤས་རེད་ཟེར་ནས་ངོས་ལེན་བྱས་པ་དེ་རྒྱལ་བ་རིན་པོ་ཆེ་གིས་གནང་མེད་བ། རྒྱ་ནག་གིས་རྒྱལ་བ་རིན་པོ་ཆེ་ལ་ཡང་བོད་དེ་རྒྱ་ནག་གི་ཆ་ཤས་རེད་བྱས་ནས་ནི་གསུང་དགོས་རེད་བྱས་ནས་ཆ་རྐྱེན་བཞག་གི་ཡོད་རེད་རྒྱལ་བ་རིན་པོ་ཆེ་གིས་གསུང་གི་ཡོད་རེད་པ་དེ་ང་ལོ་རྒྱུས་ཉམས་ཞིབ་པ་མིན་ཟེར་དེ་ལོ་རྒྱུས་ཉམས་ཞིབ་པ་ལ་བཞག་ཤོག་བྱས་ནས་གསུང་གི་ཡོད་རེད་བ། ད་ལྟ་སྐུ་ངོས་ཀྱིས་བཀའ་མོལ་འདི་འདྲ་ཅིག་གནང་འདུག་ད་ང་ཚོ་གལ་སྲིད་ག་ཚོད་ཙམ་ཉམས་ཆུང་ཆུང་བྱས་ནས་བསྡད་ན་ཨ་ནི་གུས་བརྩི་བྱེད་ཀྱི་མ་རེད་རྒྱ་ནག་གི་འོག་ལ་མགོ་གཅིག་སྒུར་ནས་ཨ་ནི་མགོ་བཙུགས་ཚར་སོང་ན་རྩ་བ་ནས་ཐར་གྱི་མ་རེད་གསུངས་ཡག་བཀའ་མོལ་ཅིག་གནང་བཞག་དེང་དུས་སྐུ་ངོས་ཀྱི་ད་ཅིག་ལངས་ཕྱོགས་འདྲ་པོ་ཏོག་ཙམ་མཁྲེགས་རུ་འགྲོ་གི་ཡོད་པའི་གི་དེ་འདྲའི་རྣམ་པ་འདྲ་པོ་ཅིག་བསྟན་གི་ཡོད་ན་མེད་ན་ཅིག་རྒྱ་ནག་ལ་ད་ཅིག་དྲག་པོ་འདྲ་པོ་ཅིག་བཤད་ཡག་གི། ང་ཚོས་འཛམ་བུ་གླིང་ལ་འགྲེལ་བཤད་དེ་རྒྱབ་སྡད་ཀྱི་ཡོད་ཁྱོད་རང་ཚོ་སོ་སོ་སོའི་གི་ལྟ་བ་དང་ལངས་ཕྱོགས་དང་དེ་ཚོ་ལ་ཡ་བརྟན་པོ་བྱས་ནས་སྡད་མ་ཐུབ་པ་ཡིན་ན་རྒྱ་ནག་ག་དུས་ནས་བརྙས་བཅོས་བཏང་སྡད་ཀྱི་རེད་ད་ཁྱོད་རང་ཚོ་བོང་གུ་བྱེད་མཁན་འདུག་ན་དེ་ནི་བོང་གུ་བྱིས། རྒྱ་ནག་གི་གཞོན་མ་ཐ་དད་ཀྱི་རེད། དེ་ནས་བཞིན་ང་ཚོའི་ཡིན་པ་ཡིན་ནའི་བོད་པ་ཚོའི་ཡིན་པ་ཡིན་ནའི་རྒྱ་ནག་གིས་བཤད་ཚད་ཚང་མ་ང་ཚོ་ཉན་དགོས་ཡ་ཡོད་མ་རེད་པ། དཔེར་ན་ང་ལ་ཡ་ཁྱེད་རང་དེ་འདྲས་ཅིག་བྱེད་དེ་འདྲས་མ་བྱེད་ཟེར་ལབ་པ་ཡིན་ན་ཨ་ནི་བོད་ནང་ལོགས་ལ་དང་པོ་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་དང། བོད་ནང་ལོགས་ལ་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་བྱས་ཨ་ནི་ཁྱེད་རང་ཚོ་གི་དེ་འདྲས་ཞིག་བྱེད་དགོས་ཀྱི་འདུག་ལབ་ན་ནི་ཁོ་རྒྱུ་མཚན་ལྡན་པ་རེད་བ། བོད་ནང་ལོགས་ལ་གནས་སྟངས་སྡུག་རུ་སྡུག་རུ་སྡུག་རུ་ད་ཉེ་བའི་ཆར་ཁོ་རང་ལ་ད་ལྟ Cyber Security Laws ལབ་ནས་དྲ་རྒྱའི་གང་ཅིག་ཁྲིམས་དེ་འདྲས་བསྡམས་ཡོང་གི་ཡོད་རེད་ཨ་ནི། ག་འདྲས་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་མིང་གི་ཐོག་ནས་ག་རེ་ཡིན་པ་ཡིན་ན་བྱས་ཆོག་ཡག་གི་གནས་སྟངས་ཅིག་བཟོ་བསྡད་ཀྱི་ཡོད་རེད་ཁོ་དམ་རུ་དམ་རུ་འགྲོ་གི་མ་གཏོགས་ལྷོད་རུ་འགྲོ་གི་མི་འདུག་བ། དེ་ཡིན་པ་ཡིན་ན་ཁོ་ཚོས་བཤད་ཚད་ཚང་མ་ལ་ང་ཚོས་ཉན་དགོས་ཡ་ཡོད་མ་རེད་དངོས་གནས་དྲང་གནས་ཀྱི་བབས་ས་ཅིག་སླེབས་ཀྱི་ཡོད་པ་འདི་ང་ཚོ་ལྟ་ཡ་རེད། ད་ལྟ་ཨ་མི་རི་ཀ་གི་དམག་སྤྱི་དེ་འདྲས་ཅིག་གིས་རྒྱ་ནག་དང་ཨ་མི་རི་ཀ་གཉིས་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ལ་དམག་འཁྲུག་ཡོང་སྲིད་པ་རེད་ཐེ་ཝན་གྱི་གནད་དོན་དེའི་ཐོག་ལ་དེ་འདྲའི་སོང་ཡིན་དུས་ཨ་ནི་ད་ཉེ་ཆར་རང་ལྒང་ཕུག་གི་དོན་རྐྱེན་ཅིག་བྱུང་བ་རེད་ཨ་མེ་རི་ཀ་གིས་མར་གཏོར་སྐྱོན་བཏང་བ་ཡང་དེ་འདྲའི་རྒྱ་ནག་གི་གསང་བ་གསང་མྱུལ་གྱི་ཐོག་ཡོད་པ་དེ་འདྲའི་ཅིག་ཨ་ནི་ཅིག་གལ་སྲིད་ཡང་ཅིག་རྒྱལ་སྤྱི་གི་ཆབ་སྲིད་ཀྱི་འགྱུར་འགྲོས་ཤུགས་ཆེན་པོ་དེ་འདྲའི་ཕྱིན་པ་ཡིན་ན་བོད་མིའི་སྒྲིག་འཛུགས་རེད་ཨ་ནི་མ་འོངས་པའི་བྱེད་ཕྱོགས་དེ་འདྲའི་ཐོག་ལ་གྲ་སྒྲིག་ཡོད་རེད་པས། ད་དེ་ང་ཚོ་མིའི་གནས་སྟངས་ལྟ་གི་ལྟ་གི་བྱེད་དགོས་མེད་ད་སྲིད་དང་མི་སྲིད་ལབ་མཁན་དེ་མང་པོ་ཞེ་ཅིག་ཡོང་གི་རེད་བ་ཨ་ནི་སྲིད་པ་ཐམས་ཅད་ལོ་ལ་ང་ཚོ་ཐབས་ལམ་ཡོད་པས་ཟེར་ལབ་ན་ནི་ཅག་སེམས་པོ་རེད་བ་ཨ་ནི་མ་སྲིད་པ་ཡོང་སྲིད་གི་རེད་ང་ཚོ་ང་རང་ཚོ་གི་གནས་སྟངས་ལ་དཔག་པའི་རྒྱ་ནག་ནང་ལོགས་ལ་འགྱུར་བ་ག་འདྲས་འགྲོ་གི་འདུག་བོད་ནང་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་རྒྱལ་སྤྱི་ནང་ཁ་ད་ལྟ་ང་ཚོ་ཆབ་སྲིད་ལ་དུས་ཚོད་བཏང་མ་བཏང་ལ་ཡང་རྫོགས་གི་ད་གལ་སྲིད་ངེད་གི་གནས་ཚུལ་ཞིབ་འཇུག་བྱེད་ཡ་གཅིག་པོ་ལ་དུས་ཚོད་བཏང་དུས་ཚོད་སྐད་ཆ་དྲིས་པ་ཡིན་ན་དེ་ནི་ཆུ་ཚོད་མང་པོ་བཏང་ཚར་བ་རེད། སོ། གནས་ཚུལ་མང་པོ་ཞེ་ཅིག་ལྟ་དགོས་ཀྱི་ཡོད་རེད་ཀློག་དགོས་ཀྱི་ཡོད་རེད་དཔྱད་པ་བྱེད་དགོས་ཀྱི་ཡོད་རེད། དེ་ཚོ་ག་དུས་ཚོད་ཞེ་ཅིག་གཏང་གི་ཡོད། དེ་ཡིན་ཙང་མ་གནས་ཚུལ་ཚང་མ་མགོ་འཚོས་པ་བྱས་རྗེས་ནི་ང་ཚོ་ག་འདྲས་གོམ་པ་རྒྱག་དགོས་ཀྱི་འདུག་ལྟ་དགོས་ཀྱི་རེད་མ་གཏོགས་ཅིག་ད་ལྟ་ནས་འདི་འདི་དང་འདི་ལ་འདི་ཡོང་གི་རེད་འདི་ང་ཚོ་གྲ་སྒྲིག་འདི་ཡོད་ད་འདི་འདྲ་འདི་འདྲ་ཅིག་ཡོང་གི་རེད་གྲ་སྒྲིག་འདི་ཡོད་ད་ཟེར་ན་དེ། ཁོ་གནས་སྟངས་ལ་དཔག་པའི་ང་ཚོ་གྲ་སྒྲིག་བྱེད་དགོས་ཡོད་དེ་ང་ཚོ་བྱེད་འགྲོ་གི་རེད་ཅེས་ཞུ་བས། སོ། ད་ལྟ་ཅིག་སྐུ་ངོ་སྲིད་སྐྱོང་གིས་བཀའ་མོལ་གནང་བའི་སྐབས་སུ་ད་ཅིག། ཕྱོགས་གཅིག་ནས་ང་ཚོ་ལ་ད་ཅིག་རེ་བ་ཤུགས་ཆེན་པོ་ཡོད་པ་དང་ཕྱོགས་གཅིག་ནས་ཡང་ཅིག་སྤྱི་ཚོགས་ནང་གི་གནས་སྟངས་ཐོག་ལ་ཡང་ཐུགས་འཚབ་ཡོད་པ་དེ་འདྲ་ཅིག་སྟོན་གི་ཡོད་ས་དགོངས་ཀྱི་ཡོད་ས་རེད་བསམ་ས་ཅིག་འདུག་དཔེར་ན། ཅིག་ཕ་གི Oxford བོད་རིགས་ཚོ་མཇལ་འཕྲད་གནང་བའི་སྐབས་སུ་ཁོང་གིས་འདི་འདྲ་ཅིག་གསུངས་གནང་ཤག་ང་རང་ཚོ་བྱེད་སྟངས་ཡག་པོ་མ་བྱས་པ་ཡིན་ན་རྒྱ་མིས་ང་ཚོ་ལ་བྱེད་མ་ཐུབ་པ་དེ་ང་རང་ཚོ་རང་གིས་ཡོད་པ་མེད་པ་ང་རང་ཚོ་རང་གིས་མེད་པ་བཟོ་ཡ་ཉེན་ཁ་ལ་སླེབས་སྲིད་ས་རེད། གཟབ་གཟབ་མ་བྱས་ན་ཟེར་ནས་དེ་འདྲ་ཅིག་གསུངས་གནང་ཤག་དེའི་གནད་དོན་གཙོ་བོ་དེ་ག་རེ་ཐོག་ལ་གསུང་གི་ཡོད་ན་དེ། དེང་སང་ང་རང་ཚོའི་འགོ་ཁྲིད་ནང་ལོགས་ལ་ཡིན་པ་ཡིན་ནའི་སོ་སོ་སོའི་ཆེས་མཐོའི་ཁྲིམས་ཞིབ་ཁང་ཡིན་ན་ཆེས་མཐོའི་ཁང་ཁྲིམས་ཞིབ་ཁང་ལས་འགན་དེ་རང་ཏག་ཏག་ཅིག་ཕར་འཁྱེར་སྤྱི་འཐུས་ཡིན་ན་སྤྱི་འཐུས་ཀྱི་ལས་འགན་དེ་ཕར་བཅའ་ཁྲིམས་ནང་ལ་གསལ་བ་ནང་བཞིན་ཅིག་རང་ཏག་ཏག་ཅིག་འཁྱེར་བཀའ་ཤག་ཡིན་ནའི་བཀའ་ཤག་གི་ལས་འགན་དེ་ཕར་རང་ཏག་ཏག་ཅིག་འཁྱེར་ཐུབ་པ་འགྲོ་བ་ཅིག་ན་ང་ཚོ་མགོ་ལྡེང་ངེས་ཀྱི་མང་གཙོའི་ཀ་བ་གསུམ་ཡིན་ནའི་ར་ད་ད་བྱས། ཨ་ནི་དེ་ནས་རང་དབང་ཅན་གྱི་སྡེ་ཚན་གསུམ་ཡིན་ནའི་འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་ཡིན་ནའི་མང་ཚོགས་ནང་ལོགས་ལ་ཡིན་པ་ཡིན་ནའི། དེང་སང་ང་རང་ཚོའི་ནང་ལོགས་ལ་ཕ་ཚུ་ཏོག་ཙི་བཤད་ཐུབ་བ་འདྲ་བོ་བྱས་ནའི་ཤི་བོ་གཅིག་དཔའ་བོ་ཡིན་པའི་བཟོ་འདྲ་བྱས། འདི་དགོས་ཡ་མི་འདུག་བ། དེ་བཞིན་སེམས་མ་ད་ལྟའི་དུས་ཚོད་འདི་ལ་ང་རང་ཚོ་ཚང་མ་ལོག་ཕ་མཉམ་རུབ་བྱས་གཅིག་སྒྲིལ་བྱས་ནུས་པ་ཕ་སྤུངས་བྱས་བྱས་པ་འདྲ་བོ་བྱིན་པ་ཡིན་ནའི་ཁ་གཏད་དེ་རྒྱ་ནག་ནང་བཞིན་གྱི་སྟོབས་ཆེན་པོ་ཆགས་བསྡད་ཡོད་ར་བ། ད་འདྲ་དེ་འདྲ་ཡོང་ཐུབ་ཀྱི་ཡོད་མ་རེད་པའི་ནུས་པ་མཉམ་སྤུངས་ཐོག་ནས་ད་ཡོང་ཐུབ་ཀྱི་ཡོད་མེད་དེ་ཁྱེད་རང་ཚོས་གཟིགས་ཡ་རེད་བ་སྤྱི་ཚོགས་ནང་ལོགས་ལ་ཡ་དཀྲོག་གཏམ་གྱི་སྐད་ཆ་མང་པོ་ཞེ་ཅིག་ཡོང་བསྡད་ཀྱི་འདུག་བ་ཆ་ཚུལ་ག་རེ་བྱས་ནས་ཡོང་གི་ཡོད་རེད་ད་གཙོ་བོ་རྒྱ་ནག་གིས་འཛམ་བུ་གླིང་ལ་དྲ་རྒྱའི་གི་ཐོག་ནས་དམག་རྒྱག་གི་ཡོད་དེ་ང་ཚོའི་སྤྱི་ཚོགས་ནང་ལོགས་ལ་མི་ལ་དངུལ་སྤྲད་ནས་སྐད་ཆ་བཤད་བཅུག་ཡ་དང་ཟང་ཟིང་གི་ལངས་ཡ་ཚོ་ཏན་ཏན་བྱེད་ཀྱི་ཡོད་བ་དེ་ང་ཚོ་ཁྱབ་ཐུབ་བ་རེད་དེ་གདོན་མི་ཟ་བ་རེད་དེ་ཡིན་ཙང་མི་འདི་འདྲའི་གི་ལག་ཆ་ལ་མི་འགྲོ་ཡག་གི་ཆེད་དུ་ང་ཚོ་གཟབ་གཟབ་བྱེད་དགོས་གི་རེད་ཅེས་ལབ་བསྡད་ཀྱི་ཡོད་དཔེར་ན་གནས་ཚུལ་གཅིག། ཆུང་ཆུང་གཅིག་དོན་པ་འདྲ་བོ་ཞིག་རེད་འདི་ང་ཚོ་སྤྱི་ཚོགས་ལ་ཕན་ཡ་རེད་དོ་གནོད་ཡ་རེད་དེ་དང་པོ་བསམ་བློ་ཞིག་བཏང་དགོས་གི་རེད་མ་གཏོགས་དེང་སང་རྙོག་དྲ་རེ་བཤད་ཟིན་ན་ལམ་སང་བཀྲམ་སྦྱང་བྱས་བཞག་གི་འདུག་བ་འདི་ཕན་གི་འདུག་མི་འདུག་བསམ་བློ་བཏང་ཡ་དེ་བསམ་བློ་བཏང་ཡ་གི་ཆེད་དུ་ང་ཚོ་འདི་ཞུ་གི་ཡོད་རེད་བ། སྐུ་ངོ་སྲིད་སྐྱོང་མི་མང་གི་འོས་འདེམས་བྱས་པའི་དབུ་ཁྲིད་ཅིག་ཡིན་པའི་ཆ་ནས་ཨ་ནི་གནད་དོན་དེའི་ཐོག་ལ་ཡང་ཅིག་ཐུགས་འགན་བཞེས་དགོས་པ་འདྲ་བོ་ཞིག་ག་རེ་གཟིགས་ཀྱི་ཡོད་ན། དེ་ཡིན་པ་སོང་ཙང་ང་ཚོ་རྒྱ་གར་ནང་ལོགས་ལ་ཡིན་པ་ཡིན་ནའི་འདས་པའི་ད་ལོ་གཅིག་དང་ཟླ་བ་བརྒྱད་ནང་ལོགས་ལ་རྒྱ་གར་ས་གནས་ཚང་མ་ལ་ཕྱིན་བྱས། ད་ཧི་མཱ་ཅལ་ནང་ས་གནས་ཁ་ཤས་ཤིག་ལྷག་བསྡད་པ་མ་གཏོགས་གཅིག་གིས་གཞན་པ་མི་མང་རྩ་ལ་མ་ཕྱིན་མི་མང་ལ་འགྲེལ་བཤད་ཞུས་དེ་ང་ཚོ་འགན་རེད་བ་མི་མང་ང་ཚོ་ལ་ཡ་འགན་ཅིག་སྤྲད་བྱས་དེ་རྐུབ་ཀྱག་དེ་སྒང་ལ་བཞག་བཞག་ཡོད་རེད་མི་མང་ལ་མ་འགན་འཁྱེར་ཡ་ལན་རྒྱག་ཡ་རྩིས་རྒྱག་ཡ་ཚོ་ང་ཚོ་ལས་འགན་རེད་གྲོས་ཚོགས་ལ་ཕ་འགན་འཁྱེར་ཡ་དེ་ང་ཚོ་ལས་འགན་རེད་གྲོས་ཚོགས་ཀྱི་རྒྱུད་ནས་མི་མང་ལ་འགན་འཁྱེར་ཡ་དེ་མི་མང་ལ་ཐད་ཀར་འགན་འཁྱེར་ཡ་དེ་ལས་འགན་རེད་དེ་ནང་བཞིན་བྱས་ནས་བོད་རིགས་སྤྱི་མཐུན་ཚོགས་པ་ཁག་ཡོད་རེད་བ་ད་ནང་ང་ཚོ་ཕྱི་རྒྱལ་ཁག་ལ་ད་བོད་པ་འཐོར་བསྡད་པ་དེ་གྲས་ཚང་མ་ལོག་ལ་འབྲེལ་བ་བཟོ་དགོས་ཡ་དེ། དེའི་ཕྱིར་ང་རང་ཚོའི་ནང་ཁུལ་འཆམ་པོ་ཡོང་ཡ་དང། སྤྱི་ཚོགས་བོད་རང་ཏོག་ཙི་ཁ་ཐོར་འགྲོ་གི་ཡོད་རེད་གཞོན་སྐྱེས་མང་པོ་ཕྱི་རྒྱལ་འགྲོ་གི་ཡོད་རེད་དེ་ཡིན་དུས་གཟུགས་པོ་ཐག་རིང་པོ་ཆགས་ཀྱི་ཡོད་བ་ཡིན་ན་སེམས་ཐག་ཉེ་པོ་ཡོང་ཡ་གི་ཆེད་དུ་ང་ཚོ་མ་ཕྱིན་བྱས་མི་མང་མི་མང་ཚོ་ཡོང་ནས་དགའ་བོ་ཞེ་དྲག་བྱེད་ཀྱི་འདུག་བ། ང་ཚོ་ད་ལྟ་ད་འདི་རེད་སྐུ་ངོ་སྲིད་སྐྱོང་ག་ས་ག་ལ་ཕེབས་གནང་གི་ཡོད་རེད་ད་བཙན་བྱོལ་ནང་གི་གནས་སྟངས་དེ་དཔེར་ན་བོད་ཕྲུག་ཁྱིམ་སྡེ་འདྲ་པོ་ཅིག་ཡིན་པ་ན་ཀྱི་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ད་ཕལ་ཆེར་ལོ་བཅུ་དེ་གོང་གི་ལོ་བཅུ་དང་བསྡུར་པ་ཡིན་ན་ཕལ་ཆེར་སློབ་ཕྲུག་གི་གྲངས་ཀ་དེ་ལྡབ་གཅིག་ཙམ་གྱིས་མ་བརྒྱ་ཆ་ལྔ་བཅུ་ལྷག་ཙམ་གྱིས་མ་ཉུང་རུ་ཕྱིན་པའི་གནས་སྟངས་འདི་རེད་འདུག་བ་ཨ་ནི། དགོན་སྡེ་ཁག་ཏུ་མཚོན་ན་གྲྭ་རྒྱུན་ཡང་ཆད་འགྲོ་ཡས་ཀྱི་གནད་འགག་དེ་འདྲ་ཡོད་ས་རེད་དེ་འདྲའི་གི་ཐོག་ནས་ཡང་ཅིག་བཙན་བྱོལ་ནང་ལོགས་ལ་གདོང་ལེན་བྱེད་དགོས་ཡ་གནད་འགག་འདྲ་བོ་ག་རེ་རེད་འདུག། ད་སློབ་ཕྲུག་གྲངས་ཀ་དེ་བོད་ཕྲུག་ཁྱིམ་སྡེ་གཅིག་པུ་མ་རེད་ཁྱོན་ཡོངས་ནས་བྱས་པ་ཡིན་ན་ག་འདར་ཉིས་སྟོང། བཅུ་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་སློབ་ཕྲུག་ཁྲི་གཉིས་ནས་དགུ་སྟོང་བདུན་བརྒྱ་ཆགས་བཞག་ཟེར་ཡ་དེ་རེད། དེ་ཡིན་དུས་ཙམ་པ་བོད་ཕྲུག་ཁྱིམ་སྡེ་གཅིག་པུ་གིས་ཤེས་ཀྱི་ཡོད་མ་རེད། ད་འདི་ཚོ་དེ་སྔ་ལ་ད་མ་འོངས་པ་བོད་ཕྲུག་ཁྱིམ་སྡེ་ཡིན་ནའི་རེད་མ་སུ་རི་བོད་ཁྱིམ་ཡིན་ན་རེད་སམ་བྷོ་ཊ་ཡིན་ན་རེད་འདི་གའི་སྒྲིག་འཛུགས་གསུམ་གཙོ་བོ་དེ་རེད་ད་གཞན་པ་སླབ་གྲྭ་ཁག་རང་སྐྱོང་གི་སླབ་གྲྭ་ཁག་རེ་ཟུང་ཡོད་རེད་བལ་ཡུལ་ནང་ལོགས་ལ Snow Lion ད་དེ་ཚོ་ཡོད་རེད་ཡིན་ནའི་རྒྱ་གར་ནང་ལོགས་ལ་སྒྲིག་འཛུགས་འདི་གའི་གསུམ་ཀ་མཉམ་རུབ་བྱས་ནས་ཕར་ཚུར་སྐད་ཆ་བཤད་ནས་ག་རེ་ཟེར་ན་དེ་ཚོས་སུ་སོ་སོའི་གི་སུ་སོ་སོའི་ནང་ལོགས་གི་གནས་སྟངས་དེ་མ་གཏོགས་རྒྱ་ཆེ་ས་ནས་ཤེས་གི་ཡོད་མ་རེད་བ། རྒྱ་ཆེ་ས་ནས་ཤེས་མཁན་དེ་ཤེས་རིག་ལས་ཁུངས་རེད། དེ་ཡིན་དུས་ད་ལྟ་ང་ཚོས་གྲངས་ཐོ་གལ་ཆེན་པོ་བརྩི་ཡ་དེ་དེའི་ནང་ནས་ང་ཚོ་དེ་ཞིབ་འཇུག་བྱེད་ཐུབ་ཡོད་ན། ད་ལྟ་གདོང་ལེན་བྱེད་ཡ་གི་ཚད་དེ་ཁག་ཁག་ཞིག་སླེབས་འགྲོ་གི་རེད་བ། དེ་ཡིན་དུས་ཙམ་པ་ད་མ་འོངས་པ་ད་སྔོན་མ་འདས་པའི་གི་འདས་པའི་གནས་སྟངས་ཨ་ནི་ད་ལྟའི་གནས་བབ་གནས་བབ་བྱས་ད་མ་འོངས་པ་ང་ཚོས་གདོང་གདོང་ལེན་ག་འདྲ་བྱེད་དགོས་གི་འདུག་ཟེར་དུས་མཉམ་རུ་གྲོས་བསྡུར་བྱས་རྗེས་ཨ་ནི་སླབ་གྲྭའི་གི་གྲངས་ཀ་སློབ་ཕྲུག་གི་གྲངས་ཀ་ལ་དཔག་པའི་གི་མ་འོངས་པ་ང་ཚོས་སླབ་གྲྭའི་འགྲོ་སྟངས།

ཇི་ནི་ཝར་ཕེབས་ཡོད་རེད་ཕྱི་དྲིལ་ལས་ཁུངས་ནས་ད་ལྟ Michelle Bachelet ཕྱིན་པའི་རྗེས་ལ་ད་ལྟ High Commissioner གསར་པ་དེ་ཕེབས་པའི་སྐབས་ལ་ང་ཚོས་འཚམས་འདྲི་ཕུལ་ཡོད་རེད་ཕྱི་དྲིལ་ལས་ཁུངས་ནས་ཕྱི་དྲིལ་བཀའ་བློན་གྱི་མཚན་ཐོག་ནས་འཚམས་འདྲི་ཕུལ་རྗེས་ད་ལྟ་འདིའི་སྒང་ལ་དམིགས་བསལ་གྱི་ཞིབ་འཇུག་བྱེད་དགོས་ཀྱི་འདུག་ཟེར་ནས་ཞུས་ཡོད་རེད་འོན་ཏེ་མཉམ་འབྲེལ་རྒྱལ་ཚོགས་ཁོ་རང་ཚོ་གིས་དེ་གལ་ཆེན་པོ་ཅིག་བརྩིས་བྱས་ད་ལྟ་བཏོན་ཡོང་གི་རེད་བ་དེ་ནི་ཉེན་ཁ་ཆེ་ཤོས་མཐོང་གི་འདུག་ག་རེ་ཟེར་ན་རྒྱ་ནག་གི་ངོས་ནས་ད་བོད་ནང་ལོགས་རྒྱ་ནག་ཁོ་རང་ཚོ་གི་མི་འབོར་ཉུང་རུ་འགྲོ་གི་ཡོད་དུས་ཙམ་པ་བོད་ནང་ལ་རྒྱ་མི་མང་པོ་ཞེ་གཅིག་སྤུངས་ཡག་དེ་སྔོན་མ་ཁོ་རང་ཚོ་གི་འཆར་གཞི་སྒྲིག་པ་དང་ང་ཚོའི་གི་ཞེད་སྣང་བྱས་པ་ནང་བཞིན་ཅིག་ཡོང་གི་ཡོད་མ་རེད་བོད་ནང་ལོགས་རྒྱ་མི་མང་རུ་འགྲོ་གི་ཡོད་རེད་དེ་ཡིན་ན་ད་དམིགས་ཡུལ་སྡུག་ཅག་དེ་ག་རེ་རེད་ཟེར་ན་བོད་རིགས་ཚང་མ་རྒྱ་རིགས་ལ་འགྱུར་ཡག་གི་དམིགས་ཡུལ་དེ་རེད་བ་ད་དེ་ང་ཚོ་ཉེན་ཁ་ཆེན་པོ་ཞེ་པོ་ཆགས་གི་འདུག་དེ་སྐད་ཡིག་དང་འབྲེལ་བ་རེད་བ་ལ། ད་སྐད་ཡིག་ཆོས་རིག་གཞུང་ཚང་མ་ལ་འབྲེལ་བ་ཆགས་བསྡད་ཡོད་རེད། སྐད་ཡིག་དང་འབྲེལ་བ་གསུངས་ཡོང་དུས་ད་ལྟ་ད་དེ་སྐུ་ངོ་སྲིད་སྐྱོང་ཅིག་ཕར་ཚུར་ཕེབས་གཞོན་སྐྱེས་དེ་ཚོ་དང་མཇལ་འཕྲད་གནང་ལོ་རྒྱུས་དང་ཐོག་ལ་ནི་བཀའ་མོལ་དེ་འདྲ་གནང་གི་འདུག་སྐུ་ངོ་སྲིད་སྐྱོང་གི་ལོ་རྒྱུས་ཐོག་ལ་བཀའ་མོལ་གནང་དུས་ཅིག་དབྱིན་སྐད་ཐོག་ནས་གནང་དགོས་ཀྱི་འདུག་གས་བོད་སྐད་ཐོག་ནས་ཁོང་ཚོ་གི་གོ་བརྡ་འཕྲོད་ཀྱི་འདུག་གས་ནུབ་ཕྱོགས་ནང་གི་སློབ་ཕྲུག་དང་བོད་ཕྲུག་དེ་ཚོ་གི་བོད་སྐད་ཀྱི་གནས་ཚད་དེ་ཚོ་ག་འདྲ་འདྲ་པོ་འདུག། ད་ངའི་ཚོར་བ། ཕ་མ་ཡག་པོ་ཡོད་མཁན་ཚོ་ཡིན་ན་ཕ་མའི་གི་ཆུང་ཆུང་ནས་འགན་འཁྱེར་བྱས་སྤུ་གུ་ཚོ་ལ་བོད་སྐད་རྒྱབ་བྱས་ཡོད་ན་ནི་སྤུ་གུ་ཚོ་བོད་སྐད་ཡག་པོ་གོ་ཆོད་མཁན་ཆགས་བསྡད་ཡོད་རེད། དེ་གྲས་དེ་མི་རབས་རྒན་པ་ཚོ་མཉམ་དུ་བསྡད་ནས་ང་ཚོ་སྐད་བཤད་པའི་སྐབས་ལ་གོ་ཆོད་གི་འདུག་ཨ་ནི་ཡང་གཞོན་སྐྱེས་ཁ་ཅིག་འདི་ག་རང་ལ་སྐྱེས་བྱས་ཨ་ནི་ད་ཅིག་བོད་ཡིག་གི་གནས་ཚད་དེ་ག་ཙམ་ཅིག་ཚད་དང་ལྡན་པ་མེད་པ་བྱས་ད་ད་ལྟ་གཟའ་མཇུག་སླབ་གྲྭ་འགྲོ་བསྡད་མཁན་ཚོ་ཡིན་པ་ཡིན་ན་ཁོང་ཚོ་ལ་ཡ་ད་དབྱིན་ཇི་སྐད་ནང་ལ་མ་བྱས་རང་བྱས་རེད་མ་ད་ཅིག་གི་དང་པོ་ང་ཚོ་གོ་བརྡ་འཕྲོད་དགོས་རེད་བ། གོ་བརྡ་འཕྲོད་གནས་ཚུལ་མགོ་ཚོད་པ་ཡིན་ན་སོ་སོའི་སེམས་ཁུར་ཅིག་ལེན་བྱས་ཨ་ནི་གཞུག་མ་བོད་ཡིག་སྦྱང་དགོས་ད་ལྟ་ད་ལྟ་ཡིན་པ་ཡིན་ན་ཁ་སང་ཉེ་ཆར་རང Wisconsin དང Chicago ལ་ཡ་ཕྱིན་པའི་སྐབས་ལ་མི་མང་ཟུར་དུ་ཐུག་པ་རེད་གཞོན་སྐྱེས་ཟུར་དུ་ཐུག་པ་ཡིན་གཞོན་སྐྱེས་ཚོ་ཟུར་དུ་ཐུག་དུས་ཙམ་པ་ལ་ང་ཚོ་ཚུར་ཅིག་རེ་བ་གཏོད་ས་འདྲ་པོ་ཅིག་རག་གི་འདུག་ཨོ་གཞོན་སྐྱེས་ཚོ་འགན་དེ་འདྲ་འཁྱེར་རོགས་བྱས་པ་ཡིན་ན་འགྲིག་གི་འདུག་ག་བསམ་བསམ་འདྲ་པོ་ཅིག་ཁ་སང་ཁོ་ཚོའི་བསམ་བློ་དེ་ང་ཚོས་ག་རེ་བྱེད་ཐུབ་གི་རེད་ཟེར་ཡ་དེ་མང་ཡོང་གི་འདུག་ཨ། བསམས་སོང། ད་སྐུ་ངོ་སྲིད་སྐྱོང་གིས་སྔོན་མ་དེའི་སྐོར་ལ་གླེང་སོང་ད་ལྟ་ཅིག།

ཨ་ནི་ད་ལྟ་ཁོང་ཚོ་ཚོགས་ཁང་ཡོད་ས་དེ་ཡིན་པ་ཡིན་ནའི་ད་རྒྱལ་ས་གི་དཀྱིལ་ནས་བྱས་ནས་ཆུ་ཚོད་སྐར་མ་ཉི་ཤུ་སུམ་ཅུ་གི་ལམ་ཁ་ཆགས་བསྡད་ཀྱི་ཡོད་དུས་ཡང་ནིའུ་ཡོག་དེ་ཚོ་ཡིན་ན་རྒྱལ་ས་ཁོ་རང་ཆེན་པོ་ད་གྲོང་ཁྱེར་ཁོ་རང་ཆེན་པོ་ཞེ་པོ་ཅིག། ཨ་ནི་དེ་ནས་བོད་པ་སྡོད་ས་གཅིག་ཟུར་དུ་བཙལ་དགོས་དགོས་ཡིན་ནའི་ཐག་རིང་པོ་ཞེ་པོ་གཅིག་འགྲོ་དགོས་ཡ་ཐོག་དེ་འདྲའི་མ་ཡིན་པ་བྱེད། དུ་བྱས་ནས Minnesota གི་གནས་བབ་དང་ཨ་ནི་ཁོ་རང་ཚོ་བོད་ཀྱི་ས་གནས་ལ་ད་གཙོ་བོ་ས་གནས་ལ་ཡོད་ངའི་གི་འགན་ཁུར་མཁན་ཚོ་གི་དེ་ལ་འདུན་པ་ཤུགས་ཆེན་པོ་འདུག་བ། དཔེར་ན་ད་ར་ར་དང་ཁོ་རང་འཆི་མེད་འབྲེལ་བ་ཕྱིན་པ་ཡིན་ན་ཁོ་རང་གཉིས་ཀྱི Charter School བོད་རིགས་རང་གི་ཆེད་དུ་སློབ་གྲྭ་ཆེད་མངགས་བཙུགས་ཡས་དང་དེ་འབྲེལ་གྱི་དགོངས་པ་འདུག་ཨ་ནི Minnesota གི་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ན་ཚོགས་གཙོ་ནས་བྱས་ནས་རྒྱུན་ལས་ནས་བྱས་ཁོ་རང་ཚོའི་གིས་དང་ཐོག་ཁང་པའི་ཚོགས་ཆུང་ཟུར་དུ་བཙུགས་བྱས་འཆར་གཞི་དང་ཆེ་ཆ་ཆ་ཚང་བྱས་ནས་འཁྱེར་ཡོང་ཤག་རི་མོ་དང་ཚང་མ་བཟོས་བྱས་འཁྱེར་ཡོང་ནས་ད་འདི་ལ་ང་ཚོའི་ངོས་ནས་མཐུན་རྐྱེན་ག་འདྲ་བྱེད་ཐུབ་ཀྱི་རེད་ད་འདི་འགོ་བཙུགས་ཚར་རེད་ཟེར་ན་འགྲིག་གི་ཡོད་རེད་པས། ད་ཁོ་ད་ལྟ་འཆར་གཞི་བཟོས་པ་ཙམ་ཅིག་རེད་ཨ་ནི་དེ་ནས་ཀྱི་བོད་མི་འདི་ཚོའི་ངོས་ནས་ཁོ་རང་ཚོའི་གའི། བོད་མི་སྒྲིག་འཛུགས་ནས་རེ་བ་ག་རེ་བྱེད་དགོས་ཡོད་རེད་ང་ཚོ་དངུལ་རྡོག་རྡོག་སྤྲད་ཡ་ཡོང་གི་མ་རེད་བ། ཡིན་ནའི་ང་ཚོའི་མཐུན་རྐྱེན་གཞན་པ་ག་རེ་སྦྱར་ཐུབ་དགོས་དེ་ཚོ་ང་ཚོ་ཐབས་ཤེས་བཙལ་ནས་ཨ་ནི། ཅིག་ཐག་གཅོད་ཐུབ་བ་ཡིན་ན་དེ་ནི་ལས་འགོ་ཅིག་བརྩམས་ཡོང་གི་རེད་བ། ཨ་ནི་ས་ཆ་ཉོ་ཡའི་ནས་བྱས་ནས་དེ་ནི་འཆར་གཞི་བཟོ་ཡའི་ནས་བྱས་ནས་ཚང་མ་བརྩམས་ཡོང་གི་རེད། ལ་སོ། སྐུ་ངོ་སྲིད་སྐྱོང་མཆོག་ད་རེས་ཨ་རི་ནང་ཕེབས་ཡ་དེ་དང་ག་གཉིས་ཀྱི་མཛད་འཆར་དེ་དཔེ་མི་སྲིད་གི་བྲེལ་བ་ཚ་པོ་རེད་ཤག་སྐུ་ངལ་དཔེ་ཆེན་པོ་རེད་ཤག

གི་གསུང་བ་ཡོད་ན། ད་བོད་ནང་ཡོད་ངའི་བོད་མི་ཚོས་དངོས་གནས་དྲང་གནས་སྐུ་ལས་ཞེ་པོ་སྐྱོན་གི་ཡོད་རེད་སོ་སོའི་ཚེ་སྲོག་ཡིན་ནའི་འབེན་འཛུགས་བྱས་བྱེད་ཀྱི་ཡོད་རེད་ང་ཚོ་དེ་མཚམས་མཚམས་ང་ཚོ་ཞེ་པོ་རྒྱུགས་པའི་སྐབས་ལ་ད་ཁྱེད་རང་དཀའ་ལས་ཞེ་པོ་ཁག་ཡོད་ཟེར་ང་ཚོ་དཀའ་ལས་དེས་ཁག་ལ་ཧང་སང་ཡག་གང་ཡང་མི་འདུག་བ་དེ་ཁས་ལེན་ཚར་བ་རེད་ཨ་ནི་རྒྱུགས་དགོས་གི་རེད་བྱེད་དགོས་གི་རེད་མ་གཏོགས་ཅིག་བྱས་ཙང་ང་ཚོ་དེ་ལ་ཡང་ལས་ཀ་བྱེད་ཡག་གི་སྙིང་སྟོབས་སླེབས་ཡག་དེ་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་དང་རྒྱལ་བ་རིན་པོ་ཆེ་གི་དགོངས་པ། དེ་ཚོ་སྒྲུབ་ཡག་གི་ཆེད་དུ་རེད་གཉིས་པ་དེ་བོད་ནང་ཡོད་ངའི་བོད་མི་ཚོ་གི་སེམས་ཤུགས་མ་ཆག་པའི་ཆེད་ཤ་སྟག་བྱས་ནས་དེ་དེ་ཡུལ་དེ་སེམས་པ་ལ་ང་ཚོ་དེ་ཐག་གཅོད་བྱེད་ཡག་གི་གནས་སྟངས་ཅིག་སླེབས་བསྡད་ཀྱི་ཡོད་བསམས་པ་དང་ཁྱེད་རང་ཚོ་ད་དཀའ་ངལ་ཞེ་དྲག་ཡོད་རེད་ད་འདི་འདྲ་པོ་བྱས་ན་ང་ཚོ་ཕྱི་ལོགས་ནས་བོད་ཕར་འགྲོ་ཐུབ་གི་ཡོད་མ་རེད་ཁྱེད་རང་ཚོ་ཕྱི་ལོགས་ལ་ཡོང་ཐུབ་གི་ཡོད་མ་རེད་ཡིན་པ་ཡིན་ནའི་སྟངས་འཛིན་ཤུགས་ཆེན་པོ་ཞེ་པོ་ཡོང་གི་ཡོད་རེད་ཡིན་པ་ཡིན་ནའི་ད་འདི་ང་ཚོ་མུ་མཐུད་ནས་འབད་བརྩོན་བྱས་ནས་འགྲོ་བ་ཡིན་ན་ཉི་མ་གཅིག་ཏན་ཏན་ང་ཚོ་དོན་དག་ཅིག་འགྲུབ་གི་རེད་ནང་པ་སངས་རྒྱས་པ་ཡིན་པའི་ཆ་ནས་རྟག་པ་བརྟན་པ་ལ་ཁས་ལེན་གི་ཡོད་མ་རེད། བྱས་ན་ཏན་ཏན་འགྱུར་བ་འགྲོ་དགོས་རེད་མ་འགྲོ་རང་འགྲོ་རེད། དེ་ཡིན་དུས་སེམས་པ་འདི་འདྲའི་གཅིག་གིས་ད་ག་དུས་འགྲོ་གི་རེད་ཟེར་ཡ་དེ་གནས་སྟངས་ཁག་ཁག་རེད་དེ་དུས་ཚོད་ཀྱི་བར་དུ་ང་ཚོ་བོད་ནང་ལ་ཡོད་མཁན་ཡིན་ནའི་རེད་བཙན་བྱོལ་ནང་ལ་ཡོད་མཁན་ཚོ་ཡིན་ནའི་ཚང་མ་ལོ་མཉམ་རུབ་ཀྱི་ཐོག་ནས་ཧུར་ཐག་འབད་ཐག་བྱས་པ་ཡིན་ན་ང་ཚོ་ཏན་ཏན་བབས་ས་གཅིག་ཏུ་བབས་ཐུབ་ཀི་རེད་བྱས་ནས་ཞུ་གི་ཡིན་སྐུ་ལས་བསྐྱོན་པ་ཐུགས་རྗེ་གནང། ལགས་སོ། དེ་རིང་སྐུ་ངོ་སྲིད་སྐྱོང་གིས་དུས་ཚོད་བཏང་གནང་བ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ། ལགས་སོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།